ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་དགུ་པའི་ཚེས་བརྒྱད་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཕྱི་ཟླ་བཅུ་པའི་ཚེས་ཉི་ཤུ་གཉིས་གཟའ་ཉི་མའི་གཏམ་གླེང་གི་ལེ་ཚན་འདི་གོ་སྒྲིག་ཞུ་མཁན་རིག་འཛིན་ཆོས་སྒྲོན་གྱིས་ཐོག་མར་ང་ཚོའི་གསན་མཁན་རྣམ་པ་ཚོར་འཚམས་འདྲི་ཞུ་གི་ཡིན་ད་རེས་གཏམ་གླེང་གི་ལེ་ཚན་འདིའི་ནང་བཞུགས་སྒར་རྡ་རམ་ས་ལ་ནས་ཉེ་ཆར་རྒྱ་གར་གྱི་གནས་མཆོག་རྡོ་རྗེ་གདན་བར་རྐང་འཁོར་སྐོར་སྐྱོད་ཀྱི་ལམ་ནས་བོད་དོན་དྲིལ་བསྒྲགས་ཀྱི་ལས་འགུལ་སྤེལ་གནང་འགོ་བཙུགས་མཁན་འཇམ་དབྱངས་བསྟན་འཛིན་ལགས་དང་དེ་ནས་རིམ་བཞིན Canada གྲོང་ཁྱེར Toronto ནང་བཞུགས་མཁན་སངས་རྒྱས་སྐྱབས་ལགས་གཉིས་ལ་ཁོང་རྣམ་གཉིས་ཀྱིས་ད་བར་ལས་འགུལ་སྤེལ་བའི་དམིགས་ཡུལ་དང་བརྒྱུད་རིམ་སོགས་ཀྱི་སྐོར་གླེང་མོལ་རིམ་པས་ཞུ་གི་ཡིན། ཐོག་མར་རྡ་རམ་ས་ལ་ནས་ཟླ་བ་འདིའི་ཚེས་བཅུ་གཉིས་ཉིན་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་སྤེལ་གནང་མཁན་འཇམ་དབྱངས་བསྟན་འཛིན་ལགས་ལ་འཚམས་འདྲི་ཞུ་བ་དང་སྦྲགས། ཁྱེད་རང་གི་ལོ་རྒྱུས་སྙིང་བསྡུས་ཅིག་ང་ཚོའི་གསན་མཁན་རྣམ་པ་ཚོར་ངོ་སྤྲོད་ཞིག་གནང་རོགས་གནང་ཞུ་གི་ཡིན། ལགས་སེ་ང་ག་རེ་ཡིན་ཟེར་བ་ཡིན་ན་ང་འདུག་སེ་བྱས་ང་རང་གི་པཱ་ལགས་ཀྱི་མིང་ལ་ཡང་འཆི་མེད་རྡོ་རྗེ་ཟེར་གྱི་ཡོད། ཨ་ནི་འདུག་སེ་བྱས་པཱ་ལགས་དང་ང་ཚོ་ད་སྔོན་མ་འདུག་སེ་བྱས་ཤིམ་ལ་སན་ཇོ་ལི་ལ་བསྡད་པ་རེད། ཨ་ནི་དེ་ནས་ཨ་ནི་པཱ་ལགས་དང་ང་ཚོ་སན་ཇོ་ལི་ལ་བསྡད་པའི་སྐབས་སུ་པཱ་ལགས་ཁོ་རང་ལ་འབད་དེ་བོད་མི་ཚོ་ལ་དཔེ་མི་སྲིད་པའི་བྱས་པ་ཆེན་པོ་རེད། ག་རེ་རེད་ཟེར་ན་ད་དེ་དུས་ཙམ་པ་ལ་ལམ་བཟོ་དང་ད་རྡོ་ལས་ས་ལས་འདྲ་བོ་དེ་འདྲ་མིན་ཅིག་བྱེད་ཡ་ཡོད་མ་རེད། ཨ་ནི་སན་ཇོ་ལི་གོ་ཐོས་ནང་ལ་དེ་དུས་ཙམ་པ་ལ་ཡང་པཱ་ལགས་ཁོ་རང་གིས་འབད་བརྩོན་བྱས་ནས། སློབ་གྲྭ་འདྲ་བོ་ད་བུ་གསོ་ཁང་འདྲ་བོ་ཆུང་ཆུང་ཅིག་གུར་ཅིག་བརྒྱབ་ནས་ཨ་ནི་སྤུ་གུ་དེ་ཚོ་སྒང་ག་ལོག་པ་ཐལ་ལའི་ནང་ལ་འགྲེ་ལོག་རྒྱག་བསྡད་ཀྱི་འདུག་སྤུ་གུ་ཆུང་ཆུང་དེ་ཚོ་བཞག་ས་ཅིག་བྱུང་ན་ཨ་ནི་ཕ་མ་དེ་ཚོ་ལམ་བཟོ་རྒྱུག་བསྡད་པ་ཡིན་ནས་སྤུ་གུ་དེ་ཚོ་ཐལ་ལའི་ནང་ལ་ཐལ་རྩེད་རྩེ་མ་དགོས་ཅིག་འདུག་སེ་བྱས་བཟོས་ཨེ་འདྲས་བྱས་པའི་གི་ལོ་རྒྱུས་འདྲ་བོ་ཅིག་ཡོད་རེད། ཨ་ནི་དེ་ནས་འབད་གི་འདིའི་གཞུག་ལ་ཕྱིས་སུ་ཨ་ནི་ང་ཚོ་འདུག་སེ་བྱས་ད་རྡེ་ར་དུན་འདི་ནས་མ་སླེབས། ཨ་ནི་རྡེ་ར་དུན་འདི་ནས་མར་སླེབས་དུས་ཙམ་པ་ལ་རྡེ་ར་དུན་འདི་པར་ལ་བདེ་སྐྱིད་གླིང་ནང་ལོགས་ལ་བསྡད། ཁང་པ་གཡར་འོ་ཨེ་འདྲས་བྱས་ནས་བསྡད་འདུག་གི་ཡོད་རེད་ཨ་ནི་ང་རང་འདུག་སེ་བྱས་ཧ་རི་དྭར་དེ་པར་བྱས་འདུག་སེ་བྱས་ཅ་པལ་ལྷམ་གོག་འདྲ་དེ་འདྲས་བཙོང་ཨ་ནི་འདི་ནས་འབད་གི་ཨ་ནི་པཱ་ལགས་ཁོ་རང་ཨ་ནི་ལོ་ངོ་མང་པོ་ཅིག་འདུག་སེ་བྱས་ཡ་ན་གྲ་ན་གྲ་འོ་ཨེ་འདྲས་བྱས་བསྡད་ཨ་ནི་འདི་ལ་ཡང་ཞབས་ཕྱི་འདྲ་བོ་ཞུས་ཨ་ནི་ད་ལོ་ལྔ་ཅིག་འགྲོ་སོང་པཱ་ལགས་ཁོ་རང་འདས་གྲོངས་ཕྱིན་སོང་ཨ་ནི་འདིའི་གཞུག་ལ་ཡང་ད་སོ་སོ་གཅིག་པོ་འདྲ་བོ་སོང་ཙང་ཨ་ནི་སོ་སོའི་གི་མནོ་ཕྱོགས་ནས་ག་རེ་ཟེར་དགོས་རེད།

སྐུ་མདུན་ནས་འདུག་སེ་བྱས་ཞུས་པ་རེད་ཨ་ནི་འཇམ་དབྱངས་བསྟན་འཛིན་ཟེར་ཡས་དེ་བྱུང་བ་རེད་ལགས། ལགས་ལགས་སོ། ཐོག་མར་ཁྱེད་རང་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་འདི་སྤེལ་གནང་ཡས་ཀྱི་དགོངས་པ་དེ་ག་འདྲས་འཁོར་གནང་ཡོད་མེད་དང་དམིགས་ཡུལ་ཅིག་ང་ཚོའི་གསན་མཁན་རྣམ་པ་ཚོར་ཅིག་གསུངས་པ་ཡིན་ན། ད་ང་རང་གི་ལས་འགུལ་འདི་འདྲས་སྤེལ་ཡས་དང་ང་འདི་འདྲས་འགྲོ་ཡས་ལ་ཡང་བལྟས་བལྟས་ཟི་ད་སོ་སོའི་གི་སེམས་ཤུགས་འདྲ་བོ་ཅིག་དུ་བྱེད་ཆེད་ཕ་མ་བཟང་པོའི་གི་སྤུ་གུ་ཟེར་བ་རེད་ད། དངོས་གནས་དྲང་གནས་ཀྱི་དགེ་རྒན་བཟང་པོའི་གི་སློབ་ཕྲུག་ཟེར་བ་རེད། དེ་སོ་སོའི་གི་ད་ཆུང་དུས་ནས་ཨ་ནི་ང་རྒན་གོག་དེ་ཚོའི་སྐད་ཆ་ཉན་དང་ང་ཚོའི་གི་བོད་ཁ་བ་གངས་ཅན་གི་ཆོས་ལྡན་གི་ཞིང་ཁམས་དེ་ག་འདྲས་ཅིག་ཡོད་མིན་གི་སྐོར་དོག་དེ་ཚོ་གང་ག་ལ་ཡང་ཉན་ཡ་དགའ་པོ་ཞེ་པོ་ཡོད་ཨ་ནི་དེ་ཚོའི་གི་ཐོག་ནས་ད་དེ་རིང་ཁ་སང་གི་དུས་ཚོད་ཉག་ཕྲ་བོ་འདིའི་སྒང་ལ་ཅིག་བལྟས་ཡོང་དུས་ཙམ་པ་ལ་ཡང། ཕྱོགས་གཅིག་ནས་ཡང་སེམས་པ་ཕམ་བསྡད་མཁན་ཟེར་བ་ཅིག་ཡང་ཆགས་འགྲོ་གི་འདུག

ཨ་ནི་བོད་ནང་ལོགས་ལ་དངོས་གནས་གསུམ་གཞོན་སྐྱེས་དེ་ཚོ་གི་སྔས་མ་དང་སྐུ་ལུས་མེ་སྲེག་རྒྱག་མཁན་དང་དེ་འདྲའི་མང་པོ་ཅིག་བྱུང་ཡོད་པའི་གི་གནས་ཚུལ་དེ་ཚོ་གང་ག་ལོ་བ་ཅིག་བསམ་བློ་ཞིག་བཏང་ཨ་ཙི་ང་ཚོ་རྒྱ་གར་ནང་ནས་དངོས་གནས་གསུམ་ད་རེས་ངས་གི་ཅིག་བྱས་པ་ཡིན་ན་མ་འོངས་པ་ལ་ཡང་དངོས་གནས་གསུམ་ང་ཚོའི་གཞོན་སྐྱེས་དེ་ཚོ་ལ་ཡང་སློབ་ཤས་སྐྱེས་ནས་ཅིག་ཡང་བོད་དོན་གི་ཐོག་ལ་ཡང་ཤུགས་འདྲ་བ་རྒྱབ། དེ་ནས་བྱེད་ཐུབ་མི་ཡོང་ངམ་བསམ་པའི་རེ་བ་ཆེན་པོ་ཅིག་འཁྱེར་ནས་ཨ་ནི་འདུག་ཟེར་བྱས་ང་ད་རེས། དཀའ་ལས་ག་ཚོད་མོ་ག་ཚོད་ཡོད་ན་དཀའ་ལས་ལ་མ་འཛེམས་པ་བྱས་སོ་སོའི་གི། རང་རྒྱུད་ཀྱི་ཐོག་ལ་ཡང་བསམ་བློ་བཏང་བྱས་ནས་ཨ་ནི་དེ་འདྲས་ཅིག་བསམ་བློ་འཁོར་སོང། ཨ་ནི་དེའི་གི་མཉམ་དུ་མཉམ་དུ་ལ་ཡང་ག་རེ་ཡིན་ཟེར་བ་ཡིན་ན་ད་ང་རང་ཚོ་གི། གྲོས་ཚོགས་དེ་ཚོ་ཚགས་ཚུགས་པོ་ཅིག་ཚུགས་མ་ཐུབ་པའི་རྐྱེན་གྱིས་དེ་ཚོའི་གི་ད་བོད་སྤྱི་བའི་དོན་དུ་དངོས་གནས་གསུམ། ག་རེ་ཟེར་བ་རེད་གྲོས་ཚོགས་དེ་ཡག་པོ་ཅིག་ཚུགས་མ་ཐུབ་པ་ཡིན་ན་ང་རང་ཚོ་གི་ད། འགྲོ་ལམ་སོགས་འགྲོ་བ་ད་ག་རེ་ཟེར་བ་རེད་ད། ང་ཚོ་གིས་ད་ལས་ཀ་ཟེར་བ་ལས་གཞི་ག་འདྲ་ཅིག་སྤེལ་ཁུལ་གནང་གི་ཡོད་ན་དེ་ཚོ་གང་ག་ལོག་བཀག་སྡོད་ཀྱི་ཡོད་རེད་བ་ལ་ཨ་ནི་དེ་ཚོའི་གི་ཐོག་ལ་ཡང་དངོས་གནས་གསུམ་ད་ད་རེས་སྨོན་ལམ་འདྲ་བོ་ཅིག་ཞུས་ནས་ཨ་ནི་གདན་ས་ད་རྡ་རམ་ས་ལ་ནས་བྱས་ནས་བཞུགས་སྒར་རྡ་རམ་ས་ལ་ནས་བྱས་ནས་ཨ་ནི་རྡོ་རྗེ་གདན་བར་དུ་ང་རང་གི་སྨོན་ལམ་འདྲ་བོ་ཅིག་བརྒྱབ་ནས་ཨ་ནི་མ་འོངས་པ་ལ་ཨ་ནི་ང་རང་ཚོ་གི་གྲོས་ཚོགས་ཐོག་ཡ་དེ་ཚགས་ཚུགས་པོ་ཅིག་དང་ལེགས་ཤིང་རྒྱས་པ་ཅིག་གི་ཐོག་ནས་ཚུགས་ཐུབ་པའི་གི་ཨ་ནི་སྨོན་ལམ་ཅིག་བརྒྱབ་ནས་འགྲོ་གི་ཡོད་ཁ་ཟིག་ངས་དང་པོ་ཉིད་ནས་ཞུ་རྒྱུ་བྱུང་སོང། ད་རེས་ཡིན་ན་ད་ག་རང་དང་ཁྱེད་རང་གི་འདུག་ཟེར་གྱི་དྲི་བ་དྲི་ལན་གནང་དུས་ཙམ་པ་ལ་ཡ་ཞུ་ཡས་དེ་མིན་ཞིག་ང་ལ་ཡ་རྩ་བ་ཉིད་ནས་མེད་འདི་ལ་ཅིག། ཨ་ནི་དེའི་སྒང་ནས་ཨ་ནི་ད་ང་ད་རེས་འདུག་ཟེར་གྱི་འགྲོ་ཡས་འདི་ལ་ཡ་རྒྱ་གར་ཡུལ་སྡེ་ནང་ལོགས་ལ་ཡ་དངོས་གནས་གསུམ་ང་ཚོ་བོད་པ་ཟེར་ཡས་དེ་ཧ་མ་གོ་མཁན་མང་པོ་ཞིའོ་ཅིག་ཡོད་རེད། དེ་ལ་བལྟས་བྱས་ནས་ཁོང་ཚོའི་མཉམ་དུ་ལ་ཡ་ཨ་ནི་སྐད་ཆ་འདྲ་བ་དེ་ཚོ་ང་ཚོ་བོད་པ་ཟེར་ཡས་དེ་དེ་འདྲས་དེ་འདྲས་རེད་ང་ཚོ་བོད་པ་རྒྱ་གར་ཟེར་ཡས་དེ་དྲིན་ཆེན་པོ་དེ་འདྲས་རེད་རྒྱ་གར་ལ་ཡིན་ནའི་ང་ཚོའི་བོད་པའི་གི་ཨ་ནི་བྱས་རབས་དེ་ཚོ་གང་ག་ལོག་གི་ཕར་འདུག་ཟེར་གྱི་བཤད། ཨ་ནི། མ་འོངས་པ་ལ་ཡང་དངོས་གནས་གསུམ་རྒྱ་གར་ཟེར་ཡས་དེ་ཚུར་དྲིན་ཆེན་པོ་ཡིན་པ་འདི་ལ་ཁོ་རང་ཚོ་གི་ཧ་གོ་བ་ཅིག་དང་ཡང་ཕར་དྲིན་ཆེན་པོ་ཡིན་པ་འདི་གཉིས་ཆ་ཕན་ཚུན་གཉིས་ཆ་ནས་ཧ་གོ་བ་ཅིག་འདུག་ཅེས་ཅིག་བཟོས་ཐུབ་ན་བསམ་བསམ་བློ་ཅིག་ཨོ་ཨ་ནི་ང་ཚོ་གི་གི་ཐོག་ལ་ཡང་རྒྱབ་སྐྱོར་ཤུགས་ཆེ་རུ་རྒྱ་གར་ངོས་ཕྱོགས་ནས་རག་ཡས་གི་འདུག་ཅེས་ཅིག་འབད་བརྩོན་བྱེད་ཀྱི་ཡོད། འོ་འདི་ཅིག་ཞུ་དགོས་བསམ་སོང་ལགས། ལགས་ལགས་སོ། ཁྱེད་རང་གིས་ད་ལྟ་འདུག་ཟེར་མར་འགྲེལ་བཤད་གནང་པའི་སྐབས་ལ་ཡ་ད་དེ་བས་ཀྱི་ཕེབས་བྱས་ཉི་མ་ཁ་ཤས་ཅིག་འགྲོ་གི་འདུག་ད་ལྟའི་ཆ་ལ་ཡ། རྒྱ་གར་གྱི་རྒྱལ་ས་ལྡི་ལི་ནང་ལ་ཕེབས་བཞུགས་ཤག་དེ་འདྲ་སོང་ཙང་དེ་གི་ད་ས་གནས་མར་གོ་རིམ་བྱས་ནས་ཧི་མ་ཅལ་ནས་མར་པན་ཇབ་དེ་ནས་ཧ་རི་ཡ་ན་བཅས་ལྡི་ལི་བར་དུ་ཕེབས་ཡོད་རེད། རྒྱ་གར་ས་གནས་ཡུལ་མི་ཚོས་བོད་དོན་གོ་རྟོགས་ག་འདྲས་ཅིག་འདུག། ཨ་ནི་ཡང་ཁོ་ཚོས་ཀྱི་དོ་སྣང་བྱེད་སྟངས་དང་རྒྱབ་སྐྱོར་བྱེད་སྟངས་ཀྱི་རྣམ་པ་དེ་ག་འདྲས་ཅིག་འདུག་ཨ་ནི་ཁྱེད་རང་གིས་དོན་ཚན་ག་རེ་ག་རེ་བཀོད་གནང་ཡོད་པ་ཡིན་ན་ཁྱེད་རང་གིས་ད་ཅིག་སྐོར་སྐྱོད་ཀྱི་ལས་འགུལ་སྤེལ་གནང་པའི་སྐབས་ལ་ཡང་དམིགས་ཡུལ་དང་དོན་ཚན་ཅིག་ད་དྲིལ་བསྒྲགས་གནང་ཡག་གི་དེ་འདྲས་ཅིག་ཡོད་རེད་བ་འོ་འདི་ག་རེ་ག་རེ་ཡིན་པ་ཡིན་ན། ད་འདིའི་ནང་ལོགས་ལ་ཡང་ངེད་ཀྱི་དོན་ཚན་གཙོ་བོ་འདྲ་བོ་དེ་ད་དེ་འདི་རེད་ལ། ག་རེ་ཟེར་དགོས་རེད། ད། རྒྱ་གར་མི་རིགས་ཚོའི་མཉམ་དུ་ལ་འབྲེལ་བ་བྱེད་ཡས་ད། ཨ་ནི། ད་ང་ཚོ་གི་གཞོན་སྐྱེས་ཚོ་ལ་ཡང་ག་རེ་ཟེར་དགོས་རེད་ད། སློབ་གསོ་དང་ཆབས་ཅིག་ལ་ཡང་ཨ་ནི་ཁོ་རང་ཚོ་ལ་ཡང་གར་བརྩི་བོ་རེད། བོད་དོན་གྱི་ཐོག་ལ་ཡང་སློབ་ཤེས་ཆེ་རུ་བཏང་ཡག་གི་ཆེད་དུ། འོ་འདི་རེད་མ་གཞི། ཡང་ངེད་ཀྱི་ང་རང་ངོས་ཕྱོགས་ནས་ད། ཞེ་པོ་ཅིག་ཕར་བྱེད་མཁན་ཡིན་ཟེར་བའི་ཁོ་རང་རང་དེ་འདྲའི་རྩ་བ་ཉིད་ནས་ཡོད་མ་རེད། སོ་སོའི་ངོས་ཕྱོགས་ནས་བསམ་དོན་དེ་ཚོ་སྒང་ག་ལོག་བས་འདུག་ཟེར་བྱས་ངས་ནས་ངའི་ངོ་ཡིག་ནང་ལ་མར་བྲིས་བཞག་བཞག་ཡོད་དོན་ཚན་བཞི་དེ། དོན་ཚན་བཞི་དེ། དང་པོ་དེ་ལ་ཡང་ད་ང་རང་ཚོ་གི་བོད་པ་དང་རྒྱ་གར་གཉིས་ཀྱི་བར་དུ་ལ་ཡང་འབྲེལ་ལམ་དེ་ལ་ཡང་ཡར་རྒྱས་བཏང་ཡས་དང་བོད་རྒྱ་གར་གྱི་བོད་པའི་གྱི་ཐོག་ལ་ཡང་ཧ་མ་གོ་མཁན་དེ་ཚོ་ལ་ཡང་བོད་པ་ཟེར་ཡས་དེ་དེ་འདྲས་དེ་འདྲས་རེད། དེའི་གི་གནས་ཚུལ་གནས་སྟངས་དེ་ཚོ་སྒང་ག་ལ་བ་འགྲེལ་བཤད་རྒྱག་ཡས་ད་ཅིག། ཨ་ནི་དོན་ཚན་གཉིས་པ་དེ་ལ་ཡ་གཙོ་བོ་འདྲ་བོ་དེ་ལ་ཡ་ད་ང་རང་ཚོ་གི་དེ་འདྲ། གི་གྲོས་ཚོགས་དེ་ཡག་པོ་ཅིག་ཚུགས་ཐུབ་ཡས་ཀི་སྨོན་ལམ་ཞུ་ཡས་ད། ཨ་ནི་འདི་རེད་ཨ་ནི་ག་རེ་ཟེར་དགོས་རེད་མ་འོངས་པ་ལ་ང་རང་ཚོ་གི་གྲོས་ཚོགས་ཡོང་ཡས་དེ་ལ་ཡ་ད་བོད་དོན་གི་ཐོག་ལ་ཡ་གར་སེ་བོ་རེད། ཆབ་སྲིད་འདྲ་བོ་ག་རེ་ཡོད་པ་ཡིན་ན་དེ་ཚོ་སྒང་ག་ལ་བ་རྙོག་དྲ་མེད་པའི་ཐོག་ནས་ཚུགས་ཐུབ་པའི་སྨོན་ལམ་ཞུ། ཨ་ནི་ཨ་ནི་ང་རང་ཚོ་གི་གཞོན་སྐྱེས་ཚོ་ལ་ཡང་ད་ག་རེ་ཟེར་དགོས་རེད། སློབ་གསོ་ཙམ་མ་བཟོ་ན་རྒྱབ་བྱས་ནས་ཨ་ནི་འདུག་སེ་བྱས་ཁོང་ཚོ་གི་སེམས་ཤུགས་ཡང་སྤར་ཡས་ཀྱི་ཆེད་དུ། མ་འོངས་བོད་ཀྱི་སོན་རྩ་དེ་ཁོང་ཚོ་ཡིན་པ་གི་དེ་སྐད་ཆ་དེ་ཚོ་སྒང་ག་ལ་བ་ཁོང་ཚོ་མཉམ་དུ་ལ་ཡང་འབྲེལ་ལམ་བྱས་བྱས་ནས་ཞུ་ཐུབ་པ་ཅིག་དང་ཨ་ནི་ཁོ་རང་ཚོ་གི་བསམ་བློ་དེ་ཚོ་སྒང་ག་ལ་བ་ལ་ཡང་བོད་ཟེར་ཡས་དེ་རྩ་བ་ཉིད་ནས་མ་བརྗེད་ས་ཁྱོད་རང་ཚོ་སྒང་ག་ལ་བ་ཨ་ནི་བོད་ཀྱི

ཏཱ་ལའི་བླ་མ ji ka aadmi ཟེར་གྱི་འདུག་ཁོ་རང་ཚོས་ཀྱི་ད་ཡིན་རེད་ད་ང་ཚོ་རྒྱལ་བ་རིན་པོ་ཆེ་གི་མི་སེར་རེད་དེ་ད་འདུག་ཟེར་བདེན་པ་རེད་ཁོ་རང་ཚོས་ཀྱི་བཤད་པ་ནང་བཞིན་གི་ཡིན་ཀྱང་ད་ང་འདུག་སེ་བྱས་ད་ཧ་རི་ཡ་ན་དེ་ཚོའི་ནང་ལོགས་སླེབས་དུས་ཙམ་པ་ལ་ཡ་ཧ་མ་གོ་མཁན་དཔེ་མང་པོ་འདུག་ཨ་ནི་ངས་གི་དྲ་རྒྱའི་ནང་ལ་སྐད་ཆ་བཤད་བྱས་ནས་ཨ་ནི་ཁོ་ཚོ་ལ་ཡ་འབྲེལ་བ་འབྲེལ་བཤད་དེ་ཚོ་རྒྱབ། ཨ་ནི་ང་རང་ཚོ་གི་ད་འབྲེལ་ལམ་ཡོད་པའི་ཀྱི་ཨ་ནི། Bharat Tibet Sahayog Manch ད Bharat Tibet Maitri Sangh ད་འོ་དེ་འདྲས་དེ་འདྲས་ཡོད་རེད་དེ་ཚོ་མཉམ་དུ་ལ་འབྲེལ་ལམ་བྱས་ནས་མ་འོངས་པ་ལ་ཡང་ང་ཚོས་ཀྱི་བོད་དོན་གྱི་ཐོག་ལ་ཡང་རྒྱབ་སྐྱོར་གནང་རོགས་བྱེད་ཟེར་ལབ་དུས་ཙམ་པ་ལ་ཁོ་རང་ཚོ་གིས་ཡིན་ད་ཡིན་ཟེར་ད་གཞོན་སྐྱེས་དེ་ཚོ་ད་རྒན་འཁོགས་ཨ་ནི་ཧ་གོ་མཁན་དེ་འདྲས་ཡང་དམག་མི་ཡིན་ཡིན་ང་ཨ་ནི་དེ་འདྲས་དེ་འདྲས་བྱས་ནས་ང་བོད་པ་མཉམ་དུ་འབྲེལ་བ་བྱུང་མྱོང་ཟེར་མཁན་དེ་འདྲས་ཡང་ང་ལ་ཐུག་སོང་ཨ་ནི་དེ་ཚོ་སླེབས་དུས་ཙམ་པ་ལ་སེམས་པ་སྐྱིད་པོ་འདྲ་བོ་འདུག་བྱས་བྱས་ཆགས་ཀྱི་འདུག་ཨ་ནི་ཧ་མ་གོ་མཁན་དེ་ཚོ་ལ་འགྲེལ་བཤད་རྒྱག་ཡག་གི་གོ་སྐབས་བཟང་པོ་འདི་ང་རང་གིས་ལེན་ཐུབ་པ་འདི་ལ་ང་རང་གི་བསོད་བདེ་བསོད་ནམས་འདྲ་བོ་ཅིག་ཡིན་མ་འོངས་པ་ལ་ཡང་ང་ཚོ་ལ་ཡང་རྒྱབ་སྐྱོར་ཤུགས་ཆེ་རུ་འགྲོ་གི་རེད་ཨ་བསམ་བསམ་འདྲ་བོ་ཅིག་གིས་མོས་པ་ཆེན་པོ་ཅིག་སླེབས་སོང་ལ། རྒྱ་གར་ཐུག་ཤར་བས་ང་དེ་འདྲ་ལམ་ཁ་ཡོང་གི་ཡོང་གི་སེ་གལ་པན་ཅར་འདྲ་བོ་དེ་འདྲ་ཚར་གཅིག་ཤོར་སོང་དེ་དུས་ཙམ་པ་ལ་སྙིང་རྗེ་པན་ཅར་བཟོ་བ་འདི་ལ་ངེད་ཀྱི་གནས་ཚུལ་གནས་སྟངས་དེ་ཚོ་འདུག་བཤད་པ་ཡིན་ཨ་ནི་པན་ཅར་བཟོ་བ་འདི་གིས་སྙིང་རྗེ་པན་ཅར་བཟོ་ས་ལ་ཡང་སྙིང་རྗེ་དང་པེ་ཤ་དགོས་མ་རེད་པཱ་ལགས་ཨ་ཙི། བ་བ་ཇི་ཨབ་གི་པེ་ས་གི་རྫུ་ར་དེ་ཡིན་ཨབ་ཡ་ཏི་རེ་མེ་འཇར་ཨ་སམ་བ་ཏི་ཡ་ཏི་རེ་མེ་འཇར་ཨ་ཟེར་དཔེ་མི་སྲིད་པའི་ང་ལ་དགའ་བོ་བྱས་ནས་ཇ་ཅིག་ཡང་བླུགས་དེ་འདྲས་བྱས་ནས་ངེད་ཀྱི་སེ་གལ་པན་ཅར་ཤོར་འགྱོག་དེ་ལ་ཡང་བཟོ་རོགས་བྱས་རོགས་པ་བྱས་དཔེ་མི་སྲིད་པའི་ཡག་པོ་འདུག་བྱས་བྱས་བྱས་སོང་ལ། རྒྱ་གར་མི་ལ་ཡང་སོ་སོའི་ངོས་ཕྱོགས་ནས་ད་ག་རེ་ཟེར་ཕར་བཤད་པ་འདྲ་བོ་དེ་ཅིག་ཁོ་ཚོ་གི་གོ་སྣང་དེ་ཡག་པོ་ཅིག་བྱུང་སོང་ན་ཨ་ནི་ཁོ་ཚོ་སེམས་པ་འདུག་བྱེད་དུས་ཙམ་པ་ལ་ཡང་ཁོ་ཚོ་ཡི་སེམས་པ་དཔེ་མི་སྲིད་པའི་ཡག་པོ་འདུག་ང་རང་ངོས་ཕྱོགས་ནས་བསམ་བློ་བཏང་དུས་ཙམ་པ་ལ་འབྲེལ་ལམ་དེ་འདུག་བྱས་ཡག་པོ་ཅིག་བཞག་ཐུབ་པ་ཡིན་ན་རྒྱ་གར་མི་ཡང་འགྲིག་ཐག་ཆོད་རེད་ཤག་ང་རང་ཚོ་རྩུབ་མ་དྲགས་ན་ཁོ་ཚོ་རྩུབ་པོ་མི་འདུག་བསམ་བསམ་འདྲ་བོ་ཅིག་རེད་ད་དེ་འདྲ་ཡུ་པི་ཟེར་ས་དང་ད་བི་ཧར་ཟེར་ས་རྒྱུད་ཁུལ་དེ་ཚོ་ལ་ད་རྩུབ་པོ་ཡོད་རེད་ཟེར་ད་གོ་བ་རེད་མི་ཤེས་དེ་ག་ཚོད་ཀྱི་ཉམས་མྱོང་ཟེར་མེད་ཡིན་ནའི་ད་འདུག་བྱེད་བྱེད་ད་རེས་འདུག་ཉམས་མྱོང་ཅིག་ཡང་བསགས་ཀྱི་རེད་ལ་ཨ་ནི་འབྲེལ་བ་ཅིག་ཡང་ཡོང་གི་རེད་ཨ་ནི་དེ་འདྲས་ཅིག་བསམ་བསྡད་ཀྱི་ཡོད་དེ་འདྲ་སེམས་པའི་ནང་ལོགས་ལ་འོ་དེ་འདྲས་ཅིག་བསམ་བསྡད་ཀྱི་ཡོད་ལ། ལགས་ལགས་ལགས་སོ། ཨ་ནི། གཅིག། ཁྱེད་རང་གིས་ད། གཅིག། ད་ལྟ་རྡོ་རྗེ་གདན་བར་དུ་ཕེབས་ཡས་ཀྱི། རྐང་འཁོར་གྱི་ལས་འགུལ་འདི་སྤེལ་གནང་པའི་སྐབས་ད་ཕེབས་ལམ་ལ་སྐུ་ལས་ཡོད་རེད། དེ་ག་ནང་བཞིན་གཅིག་གནམ་གཤིས་དང་འགྱུར་ལྡོག་གིས་དེ་འདྲས་ཀྱི་ཡང་གཅིག་དཀའ་ངལ་འཕྲད་པ་དང་དེ་འདྲས་ཡོང་གི་རེད། བྱས་རྩ་བའི་ལས་འགུལ་ག་འདྲ་རེ་ཅིག་སྤེལ་བ་ཡིན་ནའི་དགོས་ཚེ་གུ་གྱོ་དང་བཅས་ཀྱི་ལོ་ཁོག་ལ་འགྲོ་གྲོན་གཏོང་མི་ཅིག་དགོས་ཀྱི་རེད་དེ་འདྲ་སོང་ཙང་ཁྱེད་རང་དེ་འདྲ་མར་ཕེབས་པའི་སྐབས་ལ་ཡ་གཅིག་ས་གནས་སོ་སོ་ལ་ཡང་བོད་པ་ཡོད་པ་ཚོས་ཀྱི་ཅིག་རྒྱབ་སྐྱོར་གནང་སྟངས་དང་ཨ་ནི་འགྲོ་གྲོན་གཏོང་མི་དེ་ག་འདྲ་ཡིན་ན་དེ་ང་ཚོར་ངོ་སྤྲོད་གནང་རོགས་གནང་ཞུ་གི་ཡིན། ཁོག་དེ་ལ་ཡ་སོ་སོ་རང་གི་རྒྱག་རང་དགོངས་འདུག་ཟེར་བྱས་ཡིན་ཡིན་ནའི་ད་ང་རང་གི་ད་ངོ་ཤེས་དང་དེ་ཚོའི་གི་ཡང་སྙིང་རྗེ་ཁོ་རང་ཚོ་གི་ངོས་ཕྱོགས་ནས་ཡང་ཏོག་ཙམ་ཏོག་ཙམ་རོགས་པ་འདུག་ཟེར་བཞིན་གནང་འདུག་ལ། ཨ་ནི་འདི་མིན་པ་གི་ཡང་ངོ་མ་ཤེས་མཁན་བོད་པ་ཚོ་གིས་ཏོག་ཙམ་ཏོག་ཙམ་འདུག་ཟེར་བཞིན་སྤྲད་མཁན་དེ་འདྲ་བྱུང་སོང་ལ། དང་པོ་དེ་ལ་ང་འདུག་ཟེར་བཞིན་ཅན་དི་གྷར་ལ་སླེབས་སོང་ཅན་དི་གྷར་ལ་ཨ་ནི་ང་རང་ཚོ་གི་སློབ་ཕྲུག་ཚོ་གིས་སྙིང་རྗེ་ཁོ་རང་ཚོ་གི་ད་ལྟ་ང་རང་ཚོ་གི་ནང་པའི་དགོན་པ་ཞིག་འདུག་ནང་པའི་དགོན་པ་དེ་ལ་ད་ཧི་མ་ལ་ཡ་རིགས་རྒྱུད་ཀྱི་འདུག་ཟེར་བཞིན་དགོན་པ་འདྲ་བོ་ཅིག་ཡིན་ས་རེད་ཨ་ནི་དེ་འདྲས་བྱས་ན་ལ། བུ་དྷ་མན་དིར་ཟེར་ས་ས་ཆ་ཞིག་འདུག། ཨོ། དེ་ལ་ཡ་མཚན་གཅིག་འདུག་ཟེར་བྱས་སློབ་ཕྲུག་ཚོ་གི་སྙིང་རྗེ། མཇལ་དར་འདྲ་བོ་ཅིག་སྒྲོན། ཨ་ནི་ཁོ་རང་ཚོ་གི་ཞལ་ལག་འདྲ་བོ་ཅིག་གྲ་སྒྲིག་བྱས། ཨོ་དེ་འདྲས་གནང་ཤག་དེ་ནས་ང་འདུག་ཟེར་བྱས། ཨམ་བ་ལ་ཟེར་ས་དེ་སླེབས་སོང། ཨམ་བ་ལ་ལ་སྙིང་རྗེ་ཡང་ཚོང་པ་ཚོ་གི་ངོས་ནས་ཚོང། ཐོན་ཚར་ཚར་རེད་ཤག་ཨ་ནི་ཁོ་རང་ཚོ་གི། ད། འདི་ག་རེ་ཟེར་དགོས་རེད་འདུག་ཟེར་བྱས། མཐུན་རྐྱེན་གྱི་རོགས་པ་འདྲ་བོ་ཅིག་འདུག་ཟེར་བྱས། སྒོར་མོ་སུམ་སྟོང་ལྔ་བརྒྱ་ཅིག་གནང་སོང། དེ་ནས་ཨ་ནི་ཁོ་རང་ཚོ་གི་པཱ་ནི་པཱད་ཟེར་སའི་ས་ཆ་དེར་སླེབས་དུས་ཙམ་པ་ལ་ཡང་ང་རང་ཚོ་གི་བོད་རིགས་ཚོང་པ་ཡང་སྙིང་རྗེ་ལམ་ཁ་ལ་ང་ལེན་གར་སླེབས་སོང་ཨ་ནི་འདུག་ཟེར་བྱས་ཡང་ཁོ་རང་ཚོ་ལེན་གར་སླེབས་བྱས་ང་པཱ་ནི་པཱད་ཀྱི་ཁོ་རང་ཚོ་ཚོང་པ་དེ་ཚོའི་སྒང་འགྲམ་ལ་ཕྱིན་བྱས་ནས་སོ་སོའི་གི་བསམ་དོན་དང་དེ་ཚོ་གང་ག་ལ་ཕར་ཅིག་སྒྲོག་སྦྱང་བྱས། ཨ་ནི་ཁོ་རང་ཚོ་གི་ངོས་ཕྱོགས་ནས་ཡང་སྒོར་མོ་ཉིས་སྟོང་ཅིག་གནང་སོང།

འདུག་ཟེར་ཡིན་ལ་ད་དེ་འདྲས་དེ་འདྲས་རེད་ཨ་ནི་དེ་ཚོ་ཐུག་ཡོང་དུས་ཙམ་པ་ལ་ཡང་ད་ལྟ་ང་ཕྲུ་གུ་འདི་དམག་མི་ཡིན་ཟེར་ཏེ་ཐུག་ཡོང་དུས་ཙམ་པ་ལ་དངོས་གནས་སེམས་སེམས་པ་ཡི་དཔེ་ལམ་ཁ་གང་ཐུག་པ་རེད་བ། སེམས་པ་ཡི་ཨ་ཙི་ང་ཚོའི་གཞོན་སྐྱེས་དེ་ཚོ་བསམ་བློ་དེ་འདྲས་ཅིག་འཁྱེར་ནས་ཨ་ཙི་དམག་མི་ཕྲུ་གུ་འདི་ང་ལ་ཐུག་སོང་ཨང་སོང་ཁོ་རང་མེ་འོ་གཞིས་ཆགས་ནས་ཡིན། འོ་དེ་འདྲས་གསུངས་སོང་ལ། ང་དཔེ་དགའ་བོ་བྱུང་ད་དེ་དུས་ཙམ་པ་ལ་དངོས་གནས་དྲང་གནས་ཀྱི་ང་རང་གིས་བྱས་པ་འདི་ལ་དོན་དག་ཅིག་འགྲུབ་ཤག་ཨ་བསམ་བསམ་འདྲ་བོ་ཅིག་དེ་འདྲས་སུ་དམིགས་པ་འདྲ་བོ་ཅིག་སླེབས་སོང་ལ། ལྡི་ལི་ལ་སླེབས་དུས་ཙམ་པ་ལ་ལྡི་ལི་ལ་ཡང་ད་གཞོན་ནུ་དང་ཁོ་རང་ཚོ་གི་བརྒྱ་དཔོན་དང་ལྡི་ལི་གི་ས་གནས་ཀྱི་བདེ་དོན་ངོས་ཕྱོགས་ནས་འདུག་ཟེར་བྱས་ཡང་མཇལ་དར་ཞིག་འདུག་ཟེར་བྱས་གནང་སོང་ལ་གཞོན་ནུ་ངོས་ཕྱོགས་ནས་ད་ཡང་ག་རེ་ཟེར་དགོས་རེད་སོ་སོའི་གི་བསྡད་ས་དང་དེ་ཚོ་གང་ག་ལ་གཞོན་ནུ་གི་རྒྱབ་སྐྱོར་བྱས་ནས་རོགས་པ་ཞིག་གནང་སོང། ལྗང་ལགས་ཀྱིས་ཀྱང་ལས་འགུལ་གྱི་དམིགས་ཡུལ་གསུངས་པའི་སྐབས་ལ་ཡ་གལ་ཆེ་གྲས་ཅིག་བོད་མིའི་སྒྲིག་འཛུགས་ཀྱི་གྲོས་ཚོགས་དེ་དེང་སང་ཡག་པོ་ཚུགས་མ་འདུག་པས་དེའི་ཐོག་ལ་ཐུགས་འཚབ་དང་སྨོན་ལམ་རྒྱབ་ཀྱི་ཡོད་གསུངས་སོང། དེའི་ཐད་ལ་ཡ་ཁྱེད་རང་དགོངས་ཚུལ་ཟིན་ནས་ད་གྲོས་ཚོགས་ཚུགས་ཐུབ་ཡ་དེ་གལ་ཆེན་པོ་ཡིན་པ་ངོས་འཛིན་ག་འདྲ་གནང་གི་ཡོད་ན། ལགས་ད་དེ་ག་རེ་ཟེར་དགོས་རེད་ད་ང་ཚོ་གི་གྲོས་ཚོགས་དེ་ཡག་པོ་ཚོགས་མ་ཐུབ་པ་ཡིན་ན་ང་ཚོ་གི་བོད་ཀྱི་སྤྱི་དོན་དེ་ཨ་ནི། མྱུར་དུ་མགྱོགས་པོ་ཅིག་འགྲུབ་ཐུབ་ཀྱི་མ་རེད་བ་ལ། ངའི་གི་བསམ་པ་ལ་འོ་དེ་འདྲའི་འདྲ་བོ་ཞིག་བསམ་གྱི་འདུག་གྲོས་ཚོགས་དེ་ད་ལྟ་ཡག་པོ་ཅིག་ཚུགས་ཐུབ་ན་ག་རེ་ཡོད་ཟེར་ན་ང་རང་ཚོ་གི་ད་སྤྱི་དོན་འདི། ད་ད་ལྟ་ཕྱི་རྒྱལ་ཡུལ་གྲུ་ཁག་ལ་ཡོད་པའི་གི་ང་རང་ཚོ་གི་བོད་མི་ཡིན་ནའང་རེད། ཨ་ནི་རྒྱ་གར་ལ་ཡོད་པ་ཡིན་ནའང་རེད། ཨ་ནི་ད་བོད་ནང་ལ་ཡོད་པའི་གི་ད་བོད་པ་ཚོ་ལ་ཡིན་ནའང་རེད། ལས་འགུལ་ག་འདྲ་ཅིག་སྤེལ་དགོས་ཀྱི་ཡོད་ན་ཁོ་རང་ཚོ་གི་ལ་ཡ་ཚགས་ཚུད་པོ་ཅིག་གི་ཐོག་ནས་སྤེལ་ཐུབ་ཀྱི་རེད་བ་ལ། འོ་བྱས་ནས་ད་ངེད་ཀྱི་སྨོན་ལམ་འདྲ་བོ་དེ་ད་འདི་རེད་ད་ཟེར་ཟེར་ན་གྲོས་ཚོགས་མ་འོངས་པ་ལ་ཡང་སྤྱི་ཟླ་གསུམ་པ། དང་པོ་གཉིས་པ་གསུམ་པ་ནང་ལ་ཡང་ཚོགས་ཡ་དེ་ཨ་ནི་འདུག་བྱས་བྱས། ཡག་པོ་ཅིག་དང་ཚགས་ཚུད་པོ་ཅིག་ཚོགས་ཐུབ་པ་ཤོག་ཟེར་ངེད་ཀྱི་སྨོན་ལམ་འདི་བརྒྱབ་ནས་ཨ་ནི་འདུག་སེ་བྱས་འགྲོ་གི་ཡོད་ཟེར་འོ་འདི་ཞུས་པ་ཡིན་ལགས། ལགས་ལགས་སོ། ཁྱོད་རང་ད་ལྟའི་ཆར་ལ་ཡར་རྒྱལ་ས་ལྡི་ལི་ལ་ཕེབས་བཞུགས་འདུག་ག་ཨ་ནི་དེ་ནས་རིམ་པས་ད། ལས་འགུལ་གྱི་མཐའ་མ་དེ་གནས་མཆོག་རྡོ་རྗེ་གདན་བར་དུ། ཉིན་གྲངས་ག་ཚོད་ཅིག་འགོར་ཡག་གི་ཚོད་རྩིས་གནང་གི་ཡོད་པ་ཡིན་ན། ད་ང་འདི་ནས་ཞག་པོ་བཞི་བཅུ་ཞེ་ལྔ་ལྔ་བཅུ་ཅིག་འགོར་མི་ཡོང་བས་བསམ་པའི་གི་འདི་ཡོད། ལགས་ལགས་སོ། བཞུགས་སྒར་རྡ་རམ་ས་ལ་ནས་གནས་མཆོག་རྡོ་རྗེ་གདན་བར་དུ། རྐང་འཁོར་སྐོར་སྐྱོད་ཀྱི་ལམ་ནས་བོད་དོན་དྲིལ་བསྒྲགས་ཀྱི་ལས་འགུལ་འགོ་བཙུགས་ནས་ད་ལྟའི་ཆར་ལ་ཡར་ལྡི་ལི་ནང་ལ་ཕེབས་ཡོད་པའི་འཇམ་དབྱངས་བསྟན་འཛིན་ལགས་ང་ཚོས་ཁྱེད་རང་ད་ལྟའི་བར་གྱི་ཉི་མ་བདུན་བརྒྱད་ཅིག་གི་བརྒྱུད་རིམ་དང་དམིགས་ཡུལ་དེ་ཚོའི་སྐོར་ལ་གསན་མཁན་རྣམ་པ་ཚོར་ངོ་སྤྲོད་གནང་བར་ཐུགས་རྗེ་གནང་ཞུ་གི་ཡིན་ཐུགས་རྗེ་ཆེ། ལགས་སོ་ལགས་ཐུགས་རྗེ་ཆེ་གནང་ཐུགས་རྗེ་ཆེ་གནང།

དུས་ཚོད་གཟའ་ལྷག་པའི་ཉིན་མོ་ལ་རྒྱ་ནག་གཞུང་ཚབ་མདུན་དུ་ངོ་རྒོལ་གྱི་ལས་འགུལ་སྤེལ་བ། ཁོ་རང་སྤྱི་ཁོག་གི་ལས་འགུལ་སྤེལ་བ་དང་ཡང་དག་ན་ཤིང་གེ་ཡོང་ནང་ལ་ཡང་རྐང་འཁོར་གྱི་སྐོར་སྐྱོད་ཀྱི་ལམ་ནས་བོད་དོན་དྲིལ་བསྒྲགས་ཀྱི་ལས་འགུལ་ཐེངས་མང་པོ་སྤེལ་ཡོད་རེད་དེ་འདྲ་སོང་ཙང། ཚང་མས་ཀྱིས་མཁྱེན་གྱི་རེད་བསམ་གྱི་འདུག་ཡིན་ནའི་སངས་རྒྱས་སྐྱབས་ལགས་ཐོག་མར་ཁྱེད་རང་གི་ད་རྒྱབ་ལྗོངས་ལོ་རྒྱུས་ཅིག་ང་ཚོའི་གསན་མཁན་རྣམ་པ་ཚོར་ངོ་སྤྲོད་གནང་རོགས་གནང།

འདི་འདྲ་བ་ནི་ནི་འགྲིག་གི་མི་འདུག་བསམ་ཡས་ཀྱི་ང་རང་གི་དེ་དོག་རྣམ་པ་བན་འདི་འདྲ་གྱི་ཚོར་བ་སླེབས་ནས་ནི་ང་རང་གི་བོད་ཀྱི་ནང་ལོག་ལ་ད་མདོ་དབུས་ཁམས་གསུམ་ལ་དེ་འདྲ་གི་དཀའ་ངལ་མང་པོ་འཕྲད་བསྡད་ཡོད་རེད་ཨ་ནི། ད་ག་ནང་བཞིན་གི་ཨ་ནི་ཉིས་སྟོང་བརྒྱད་ནས་ཨ་ནི་ད་བོད་ཀྱི་ནང་ལོག་ལ་ད་མདོ་དབུས་ཁམས་གསུམ་ལ་དེ་འདྲ་གྱི་རྒྱ་ནག་དམར་པོ་གཞུང་ལ་ཨ་ནི་སྐད་འབོད་དེ་འདྲ་རྒྱབ་རེད་དེར་ཉིས་སྟོང་དགུ་གི་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་བདུན་ནས། རྒྱལ་གཅེས་དཔའ་བོ། ནི་ད་བཀྲ་བཀྲ་བྷེ་ལགས་ནས་འགོ་བཙུགས་ནི་ད་དགུང་ལོ་ཆུང་ཆུང་རེད་དེ་ནི་ཇི་ན་ནི་ད་ང་དེ་ཁ་ན་ཌ་སླེབས་ནས་དེ་ནི། ད་རྒྱལ་བ་རིན་པོ་ཆེ་གི་ལ་བཟའ། ནི་དེ་སྲུང་བརྩི་བྱ་ཡ་དེ་ཐོག་དང་པོ་དེ་བོད་ཀྱི་ནང་ནས་ཨ་མདོ་རྔ་བ་ནས་འགོ་བཙུགས་རེད་ད་དེ་བོད་ཀྱི་ནང་ལོག་རྒྱལ་བ་རིན་པོ་ཆེ་གི་བླ་གཟའ་སྐུའི་བླ་གཟའ་གི་ཉིན་མོ་གཟའ་ལྷག་དཀར་དེ་ཡིན་པའི་ཆ་ནས་དེ་ལ་ཅིག་ཁ་ལག་ཟ་ཡ་བོད་པ་ནང་ལ་བོད་སྐད་གཙང་མ་བཤད་ཡ་དེ་ནི་ཅིག། དེར་ལྷག་དཀར་གྱི་ཉིན་མོ་དེ་ལ་ཅིག་ཉོ་ཆ་ཡོད་ར་ཚོང་ཁང་དང་དེ་འདྲ་གང་བར་ཟ་ཁང་ལ་འགྲོ་བ་ཡིན་ན་བོད་པ་རང་གི་ཟ་ཁང་དང་ཚོང་ཁང་ནང་འགྲོ་ཉོ་ཆ་རྒྱག་ཡ། ཨ་ནི་རྒྱ་མི་གི་ག་རེ་ལབ་དགོས་རེད་ཅིག་ཟ་ཁང་དང་ཚོང་ཁང་ལ་ཨ་ནི་མཚམས་འཇོག་བྱེད་ཡ་ཨ་ནི་བོད་པ་ནང་ལོག་ལ་བོད་སྐད་གཙང་མ་བཤད་ཡ་ཨ་ནི་དུས་དང་ནམ་རྒྱུན་ད་བོད་ཀྱི་ཕྱུ་པ་དང་དུག་ལོག་དང་འདྲ་མི་འདྲ་གྱོན་དེ་རེད་ཡིན་ན་ལྷག་དཀར་གྱི་ཉིན་མོ་དེ་ལ་དམིགས་བསལ་གྱི་དེ་འདྲ་གཅིག་ཚང་མ་གི་གྱོན་ཡ་གི་དེ་འདྲ་གི་སྲིད་བྱུས་གཅིག་གི་ཐོག་ནས་རྒྱ་ནག་གི་དམར་ཤོག་ལ་ཞི་བའི་སྒོ་ནས་ཁ་གཏད་བྱ་ཡ་དེ་འདྲ་ཅིག་གི་བླ་གཟའ་རྒྱལ་བ་རིན་པོ་ཆེ་གི་བླ་གཟའ་དེ་འདྲ་འགྲོ་ཅིག་ནས་འགོ་བཙུགས་པའི་ཙམ་པ་ལ་སྙིགས་དང་ཀུན་ནས་ང་རང་ཡིན་ན་ད་དེ་ང་རང་གི་ད་ནང་མི་ཚང་མ་ཕ་མ་པཱ་ལགས་ཨ་མ་ལགས་ད་ཚང་མ་ད་ད་ཡིན་ན་བོད་ཀྱི་ནང་ལ་ཡོད་ང་རང་ཡིན་ན་ད་ཁེ་ན་ཌ་ལུང་པར་ད་ང་རང་ད་རང་དབང་ཡོད་རེད་ཡིན་ན་ད་ཅིག་དངོས་གནས་ཀྱི་བསམ་བློ་རྒྱ་ཆེན་པོ་ཅིག་བཏང་བྱུང་ན་ང་ད་དམིགས་བསལ་གྱི་འཇོན་ཐང་འདྲ་ཅིག་དེ་འདྲ་ད་ཡོད་མ་རེད་ད་ཡིན་ན་ད་ཅིག་བོད་པ་རེད་བསམ་ན་སོ་སོ་ལ་ད།

ལས་འགུལ་འགོ་བརྩམས་ནས་སྲུང་འགོ་རེ་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ཀྱི་ཕྱི་ཟླ་དང་པོའི་ནང་དེ་ནས་བཟུང་སྟེ་ད་ཆ་ཆད་མེད་འདྲ་ཅིག་ང་ཚོའི་དུས་སུ་ངོ་དེབ་ནང་བལྟས་བལྟས་དུས་ག་ནས་ཆད་མེད་ཁྱེད་རང་གིས་ལས་འགུལ་སྤེལ་གནང་གི་འདུག་དེའི་སྐབས་དེ་ལ་ཁྱེད་རང་གིས་ད་ལས་འགུལ་སྤེལ་བའི་སྐབས་ལ་ཡང་ད་རྒྱ་ནག་གཞུང་ཚབ་མདུན་ལ་སོང་ཙང་ད་ལྟ་བར་དུ་གི་མྱོང་ཚོར་འདྲ་བོ་ཅིག་ག་འདྲ་བྱུང་གནང་སོང་ཉམས་མྱོང། ཉམས་མྱོང་ད་འདས་པའི་ལོ་ད་ཧ་ལམ་དྲུག་གི་ནང་ལོགས་ལ་ད་ཉམས་མྱོང་ང་རང་གི་ཊོ་རོན་ཊོ་གི་རྒྱ་ནག་གཞུང་ཚབ་ཁང་སྒོ་དེ་ལ་ཞི་བའི་སྒོ་ནས་རྒྱལ་བ་རིན་པོ་ཆེ་བླ་གཟའ་གི་ཞོགས་ཀས་དེ་ལ་ལས་འགུལ་བརྩམས་རེད་དེ་དུས་ཙམ་པ་ལ་ད་ང་རང་གི་ལས་འགུལ་སྤེལ་དེ་སྤེལ་ད་ཁབ་ཐིག་ཅིག་རྡོག་རྡོག་སུ་འགྲོ་འདྲ་དེ་དེ་ཡོད་མ་རེད་ད་ང་རང་གི་ད་ཉམས་མྱོང་གི་ཐོག་ནས་བཤད་པ་ཡིན་ན་དངོས་གནས་དྲང་གནས་གི་རྒྱ་ནག་དམར་པོའི་གཞུང་ལ། ཞི་བའི་སྒོ་ནས་ང་ཚོའི་བོད་ཁུལ་ནང་གི་ཛ་དྲག་གི་གནས་སྟངས་ག་རེ་ཡིན་པ་ཡིན་ན་ཚང་མ་བསྟན་ཡག་རེད་པན་ཆེན་རིན་པོ་ཆེ་དགེ་འདུན་ཆོས་ཀྱི་ཉི་མ་དང་རྒྱལ་གཅེས་དཔའ་བོ་དཔའ་མོ་དེ་ཚོ་བོད་ཁུལ་ནང་འདི་འདྲ་སྡུག་པོ་གཏོང་གི་ཡོད་རེད་ཁྱེད་རང་ཚོས་ད་མཚམས་འཇོག་བྱ་དགོས་ཀྱི་རེད་ཟེར་ན་གི་ད་ང་རང་གིས་འབོད་སྒྲ་འདྲ་འཛུགས་གི་ར Demand དེ་ཚོ་འདི་འདྲ་རེད་ད་རྒྱལ་བ་རིན་པོ་ཆེ་བོད་ལ་ཕེབས་ཡག་རེད་བོད་ཁུལ་ནང་ལོགས་ལ་ད་རང་དབང་དགོས་ཀྱི་ཡོད་ཟེར་ད་རྒྱ་མིའི་དམར་ཤོག་གཞུང་ཁྱེད་རང་ཚོ་འདུག་པ་ཁོང་གསུང་ཨ་ཟེར་ཨེ་ང་ཚོའི་པན་ཆེན་རིན་པོ་ཆེ་འདི་ཚང་མ་གློད་བཀྲོལ་གཏོང་དགོས་ཀྱི་ཡོད་དམ་ཨ་ནི་ཁོ་རང་ཚོ་གི་ཨམ་ཅོག་གི་ནང་འཇུག་ཡ་རེད་ཨ་ནི་ཁོ་རང་ཚོའི་མིག་གི་ད་དངོས་ཡོད་གནས་ཚུལ་གྱི་ག་རེ་ག་རེ་ཡིན་མིན་དེ་ཚོ་ད་ང་ཚོ་གི་འབུ་ཕྲག་གི་ངོ་ན་ཚང་མ་དེ་མཐོང་གི་ཡོད་རེད་བདུན་ཕྲག་རེ་རེ་གི་ནང་ནས་གཟའ་བླ་གཟའ་གི་ཉིན་མོ་དེ་ལ་རྒྱ་ནག་གི་ནང་ལོགས་ལ་འགྲོ་ནུ་གི་ལས་བྱེད་པ official དཔེ་མང་པོ་ཡོད་རེད་ཨ་ནི་དེ་ནང་ལོགས་ལ་ང་རང་གི་ད་འབྲེལ་བ་འདྲ་བོ་བཙུགས་ན་དེ་ཁར་རེ་ལ་ཡོད་ན་ད། ད་ལྟ་བར་ལོགས་ལ་ནི་གཟའ་ལྷག་དཀར་དེ་ལ་འགྲོ་དུས་ཙམ་པ་ལ་སྔོན་མ་ཉིས་སྟོང་བཅོ་བརྒྱད་དང་བཅུ་དགུ་གི་བར་ལོགས་ལ་ནི་རྒྱ་ནག་གི་གཟའ་ལྷག་དཀར་ལ་དེ visa བྱེད་མཁན་དཔེ་མི་སེར་མང་པོ་ཡོད་རེད་ཉིས་སྟོང་བཅོ་བརྒྱད་དང་བཅུ་དགུ་བར་ལོགས་དེ་བར་ལོགས་ནི་ངའི་སྔོན་ཐེར་དེ་ནི་བླ་གཟའ་གི་ཉིན་མོ་འདི་གྱི་སྔོན་ཐེར་དེ་ནི་ང་རང་གིས་དེ་གྱི་ནི་དཀའ་ལས་བརྒྱབ་ཅིང་འགྲོ་དུས་ཙམ་པ་ལ་ནི་ཁོ་རང་ཚོ་གི་ག་ལེར་ག་ལེར་གྱི་ལྷག་དཀར་གི་ཉིན་མོ་དེ་ལ། རྒྱ་ནག་གཞུང་ཚབ་སྒོ་ལ་དེ་ལ་སྒྲིག་ནས་འདི་འདྲ་ཉི་ཤུ་སུམ་ཅུ་བཞི་བཅུ་ལྔ་བཅུ་དེ་འདྲ་ཡོད་རེད་ཞོགས་ཀས་ཆུ་ཚོད་བརྒྱད་པ་དེ་འདྲ་ཅིག་བརྒྱད་པ་ནས་ཡོད་དེ་དག་ཚང་མ་མེད་པར་བཟོས་སོང་ཁོ་རང་ཚོ་གི་ད་དེའི་ནང་ལོགས་ལ་རྒྱ་ནག་གི་མི་མང་དེ་ཚོས་གི་མིག་གི་མཐོང་དུས་ཙམ་པ་ལ་ཁ་ཤས་ང་ལ་དྲི་བ་གཏོང་གི་འདུག་ཨོ་དེ་དེ་དངོས་ཡོད་གནས་ཚུལ་རེད་ཟེར་ཁྱོད་རང་ཚོ་བོད་གི་ནང་ལ་འདི་འདྲ་བྱས་ནས self immolation རང་རང་སྲེག་ལས་བཏང་ཡ་འདི་ཚོ་དངོས་ཡོད་གནས་ཚུལ་རེད་ང་ཚོ་གི་རྒྱ་ནག་གི་ལག་གཉིས་དེ་འདྲ་གི། ནང་ལྟ་དུས་ཙམ་པ་ལ་ཨ་ནི་འདི་ནང་ལོགས་ལ་བོད་ལ་དཔེ་དེར་རོགས་འདིར་ཅི་བདེན་པ་དང་ཞིག་གི་ད་འདི་འདྲ་གི་དཔེ་དེ་རྒྱ་ནག་དམར་ཤོག་གཞུང་གིས་འདི་འདྲ་གི་ཨ་ཁུ་རྒྱག་གི་འདུག་དེ་དངོས་ཡོད་གནས་ཚུལ་རེད་ཟེར་དེ་དངོས་ཡོད་གནས་ཚུལ་རེད་ལ་ཡིན་ང་འདི་འདྲ་འདི་འདྲ་བགྱིས་ན་ཉིས་སྟོང་དགུ་གི་སྤྱི་ཟླ་གཉིས་པའི་ཚེས་པ་ཉི་ཤུ་རྩ་བདུན་ནས་ད་ལྟ་བར་ལོགས་ལ་རྒྱལ་གཅེས་བུ་བུ་མོ་མང་པོ་གཅིག་གི་ཞིག་གི་ཞི་བའི་སྒང་ནས་འདི་འདྲ་བགྱིས་ན་ཨ་ནི་ཚེ་སྲོག་འདི་འདྲ་གྱི་བཏང་ཡོད་རེད་ཟེར་ནས་སོ་སོ་སོ་སོ་སྒང་ལ་ཨ་ནི་ང་ཚོ་གི།

རྒྱ་ནག་ཁོ་རང་ཚོ་ཡིན་ན་ལས་བྱེད་པ་དང་རྒྱ་ནག་གི embassy ཡིན་ན་ཉིས་སྟོང་བཅུ་གཅིག་གི་སྤྱི་ཟླ་དང་པོ་གཉིས་པ་གསུམ་པ་བཞི་བ་དང་དེའི་བར་ལོ་ཉིས་སྟོང་བཅུ་གཅིག་གི་བར་ལོ་མང་ཆེ་བ་ཁོ་རང་ཚོ་ཡང་ང་དང་ངའི་དང་པ་དང་དང་པ་ཐུགས་ཆེན་ལ་ར་ཨན་ཁོ་རང་ཚོ་གི་པར་རྒྱག་གི་འདུག་ཨ་ནི་བརྙན་ཐུང་དེ་འདྲ་ཡོད་ར་བཟོ་གི་འདུག། ཨ་ནི་ངའི་གོང་མ་མོ་བཟོས་ལ་ཡང་ང་ནི་དང་པ་འབི་དགོས་ཡ་དེ་འདྲ་རྩ་བ་ནས་མེད་སོ་སོ་གི་ནང་མི་ཚང་མ་བློས་གཏོང་ནས་བོ་ལྟ་འཇིག་གི་བྱེད་དེ་དེ་འདྲ་བསམ་བློ་གཏོང་ན་ངའི་སེམས་ཐག་བཅད་ཡིན་ཨ་ནི་ད་ཁོ་རང་ཚོ་ང་པང་འགྲོ་རྒྱ་འདྲ་མི་ཤི་ནང་འགྲོ་ཀོ་ཡ་འགྲོ་ཡིན་ས་རེད་ང་ཧ་གོ་གི་མིན་ང་ད་དེ་འདྲ་འགྲོ་གྱིན་བཞག་བྱ་ཡིན་ཨ་ནི། ཡར་མར་འདི་གི་ས་ཆ་དེ་ནས་ཡར་མར་འགྲོ་ནི་དཔེ་མི་སྲིད་མང་པོ་ཡོད་རེད་རྒྱལ་སྤྱིའི་ད་འཛམ་གླིང་གི་མི་མང་མི་རིགས་འདྲ་མི་འདྲ་ཡོད་རེད་དེ་ཚོས་གི་དེ་བར་ལོགས་ལ་ཤ་ཁ་གཅིག་པོ་ཆུ་ཚོད་ཁ་ཤས་སར་བསྡད་པ་ཡིན་ན་ད་དེ་ནས་ཡར་མར་འགྲོ་ནོ་མང་པོ་ཡོད་རེད་དེ་གི་རྒྱ་མིའི་གཞུང་ཚབ་ཁང་གི་ཁོར་ཡུག་གི་ཡར་མར་ད University མང་པོ་ཡོད་རེད University Toronto ཡོད་རེད་སྐད་གྲགས་ཆེན་པོ་རེད་ཨ་ནི George Brown College ཡི་ལ་ཡ་ད་དེ་ནས་མར་མང་པོ་ཡོད་རེད་ཨ་ནི་འཛམ་གླིང་གི་ད་དངོས་གནས་གི་སློབ་གྲྭ་འདྲ་མི་འདྲ་ད་དེ་ནས་ཡར་མར་འགྲོ་ནོ་མང་པོ་ཡོད་རེད་དེ་ཚོ་ལ་ཆུ་ཚོད་ཁ་ཤས་སར་བསྡད་པ་ཡིན་ན་དེ་ཚོ་ལ་གོ་རྟོགས་སྤེལ་ཡ་ད་དེ་ཚོ་ལ་ང་ཚོ་གི། བོད་གི་དཀའ་རྙོག་བཟོ་རྒྱུ་དེ་འདི་འདྲ་འདི་འདྲ་ཡིན་ཁོ་རང་ཚོ་ཡིན་ན་ཨམ་ཅོག་གི་གོ་གི་ཡོད་རེད་མིག་གི་མཐོང་གི་ཡོད་རེད་ད་དེ་སུ་ང་རང་གི་ངོ་ནས་ད་དེ་སུ་ང་རང་གི་ད་ཅིག་གི་ལས་འགུལ་སྤེལ་ཡག་གི་འབྲི་རུ་འགྲོ་འདི་འདྲ་འདི་འདྲ་ཅིག་ཡིན་བསམ་གི་ཡོད། ལགས་ལགས་སོ། སངས་རྒྱས་སྐྱབས་ལགས་དེ་ནས་ད་ལྟ་གོང་དུ་ངོ་སྤྲོད་ནང་ལ་ཡར་ཞུས་པ་ནང་བཞིན། རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་ཅིག་ད་རབ་དང་རིམ་པ་ཅིག་སྤེལ་གནང་སོང།

ད་འཛམ་གླིང་གི་ནང་རྒྱལ་ཁབ་ཆེ་ཤོས་ཨང་གཉིས་པ་དེ་ས་ཆ་དེ་ཁ་ན་ཏྲ་ཆགས་བསྡད་ཡོད་ད་ཁ་ན་ཏྲ་རྒྱལ་ཡོངས་ལ་ཨ་ནི་ད་ང་ཚོ་གི Province ཟེར་དགོས་ན་ཅིག་ག་འདྲ་ཡིན་ན་ད State བཅུ་ཐམ་པ་འགྲོ་ཡོད་རེད་ད་དེ་ཁ་ན་ཏྲ་གི་རྒྱལ་ཡོངས་ལ་ང་རང་གི་རྐང་འཁོར་བསྐོར་ཡག་གི་དམིགས་ཡུལ་དེ་ད་ང་ཉིས་སྟོང་བཅུ་བདུན་ཙམ་ནས་ང་དེ་འདྲ་ཡོད་དེ་བྱེད་དུས་ཙམ་པ་ལ་ཨ་ནི་དེ་འདྲ་བྱས་ན་ང་རང་གི་དཔལ་འབྱོར་གི་ཐོག་ནས།

བོད་པ་ཚང་མ་ང་ཧ་གོ་གི་མེད་ད་རག་ཤེས་ཐུབ་གི་མ་རེད་ད་མང་པོ་ཅིག་ད་སེམས་ཁྲལ་ཡོད་རྒྱུ་རེད་རག་ཡིན་ན་ང་རང་ད་དངོས་གནས་གི་ད་ཅིག་འགྲིག་གི་མི་འདུག་འགྲོ་བསམ་རག་ནི་ང་རང་གི་ལས་ཀ་གི་ད་ང་རང་གི་སྦྱིན་བདག་བོད་པ་ཅིག་རེད་ཁོ་ལ་ད་ང་འདི་འདྲ་སྦྱིན་ཅི་ད་སྔ་བ་ནི་ང་འདི་ཅིག་ད་ལོ་ཁ་ན་ཏྲ་རྒྱལ་ཡོངས་ལ་ཨན་འདི་འདྲ་བྱས་ནས་རྐང་འཁོར་ཡོད་རག་ད bicycle rally for his holiness the fourteenth Dalai Lama and and free Tibet across Canada ཁ་ན་ཏྲ་རྒྱལ་ཡོངས་ལ་འདི་འགྲོ་ཡག་གི་ང་འདི་འདྲ་བྱས་ནས་ད་ང་སེམས་ཐག་བཅད་ཚར་ཡིན་ལས་ཨན་ཁྱོད་རང་གི།

འདི་འདྲ་ཅིག་ཁྱེད་ཚོ་བཏང་བྱུང་ན་ར་ཨཱ་ཁྱེད་ཚོ་ཁྱེད་ཁ་ཡ་ཁྱེད་ཚོ་ཁྱེད་ཁ་ནང་ལོགས་ལ brochure ལྔ་བཅུ་དྲུག་ཅུ brochure བརྒྱ་ཨོ་ད་ཡིག་ཆ་ང་ཚོ་གི་བོད་དོན་དྲིལ་བསྒྲགས་ཀྱི་ཡིག་ཆ་དེ་འདྲ་པར་ལོག་བརྒྱབ་བྱུང་ན་ཨཱ་བླུགས་བྱུང་ན་འདི་ནི་མར་ཁ་ན་དྲ་རྒྱལ་ས་ཨོ་ཏྲ་བ་འགྲོ་ཡིན་ཨཱ་ཨོ་ཏྲ་བ་ནི་ཨཱ་ཁ་ན་དྲ་གི East གི་ད་ལྟ་གི Nova Scotia ཟེར་རྒྱུ་གི་ཞིང་ཆེན་ཅིག་ཡོད་རེད་ད Halifax ལབ་ཀྱི་འདུག་ཨཱ་དེ་ལ་རྐང་འཁོར་བསྐོར་དེ་ལ་འགྲོ་དེ་ནི་ཁ་ཚུར་འཁོར་ནས་ཨཱ་ཨོ་ཏྲ་བ་གི་རྒྱལ་ས་སླེབས་ཨོ་ཏྲ་བ་ནི་ཨཱ་དེ་ནི་མར། ཨ་ནི་ང་ཚོ་གི Vancouver གི་ད་ལྟ་དེའི་ཁར་དེ་འདྲ་རེད། Victoria ལ་ཨ་ནི་ད་ཁྱོན་བསྡོམས་ཀྱི་ཟླ་བ་བཞི་གི་ནང་ལོགས་ལ་ཨ་ནི་ངས་བོད་དོན་དྲིལ་བསྒྲགས་བྱས་ནས་ཨ་ནི་ད་ཞིང་ཆེན་དེ་འདྲ་མང་པོ་འགྲོ་ཡིན་དེའི་ནང་ལོགས་ལ་ཨ་ནི Manitoba གི་ད་ལྟ་གི་རྒྱལ་ས་ཟེར་ར་དེ་གི City ཆེན་པོ་གཅིག་གྲོང་ཁྱེར་ཆེན་པོ་གཅིག་འདུག་དེ Winnipeg གི་རེད་དེའི་ནང་ལོགས་ལ་སླེབས་དུས་ཨ་ནི་ང་རྒྱལ་བ་རིན་པོ་ཆེ་གི་བླ་གཟའ་གི་ཉིན་མོ་དེ་ལ་ཨ་ནི་རྒྱ་ནག་དམར་ཤོག་གི་ཨ་ནི་དེ་དར་དེ་མར། ཐེངས་ཆགས་ན་ནི་ང་ཚོ་བོད་རྒྱལ་ཁབ་ཀྱི་ལྟར་དུ་ཐེངས་ད་ལོ་འདི་འདྲ་ཟིག་གི་ངའི་བི་ནི་པི་གི་ལ་གཅིག་ཅི་ཡིན་ཨ་ནི་གཅིག་དེ་ང་ཚོ་གི་རི་ཆ་ཡིན་ན་སེས་ཀེ་ཆུ་ཝན་རྫུ་རྒྱུད་གི་རི་ཆ་ཡིན་ན་རྫུ་རྒྱུད་དེ་ལ་ཡང་རྒྱ་མི་གི་དམར་པོའི་ལྟར་དེ་མར་ཐེངས་ཆགས་ན་ང་བོད་རྒྱལ་ཁབ་ཀྱི་ལྟར་ཐེངས་འདི་འདྲ་གྱིས་ཨ་ནི་ཁ་ན་དྲག་གི་ཉེན་རྟོག་པ་འདི་འདྲ་ལས་གི་འདུག། ཨ་ཁོ་རང་ཚོ་སླེབས་ནས་ནི། ང་ལ་ད་དྲི་བ་དེ་འདྲ་མང་པོ་གཏོང་གི་འདུག་ཨ་ནི་ང་བོད་པ་ཡིན་ཟེར་ང་སངས་རྒྱས་སྐྱབས་ཡིན་ཨ་ནི་འདི་རེད་འདི་རེད་བྱས་ནས་ཁོ་རང་ཚོ་ལ brochure སྤྲད་ཨ་ནི་ང་བསྡད་ས་འདི་ནི་ནི Toronto ནས་ཡིན་ཨ་ནི་ང་ཚོ་གི་རྒྱ་ནག་དམར་པོས་ངའི་རྒྱལ་ཁབ་བཙན་འཛུལ་བྱས་ནས་ད་ལོ་ངོ་དྲུག་ཅུ་རེ་བཞི་འགྲོ་གི་ཡོད་རེད་དེ་འདྲ་ཡིན་པའི་ཆ་ནས་ང་རང་ཁ་ན་དྲ་ལུང་པ་ལ་ཨ་ནི་ཉི་མ་རེ་རེ་ལ། ཨ་ནི་རང་དབང་དགོས་འདོད་བྱས་ནས་ང་གཅིག་པུ་དང་ད Freedom ང་རང་ཕུར་ཡོད་རེད་ལ་རག་དེ་གི་ཨ་ནི་ང་འདི་འདྲ་བྱས་ནས Canada རྒྱལ་ཡོངས་ལ་ཨ་ནི་ང་རང་གི་བོད་རྒྱལ་ཁབ་ཀྱི་འདི་འདྲ་འགྲོ་གི་ཡོད་དེ་ནི་ཨ་ནི་ཁོ་རང་ཚོ་གིས་ང་ལ་དྲི་བ་མང་པོ་བཏང་གི་འདུག་ཨ་ནི་ཁྱོད་རང་ཚོས་ཧ་གོ་གི་མེད་ན་ཨ་ནི་ང་ཚོ་གི Toronto གི། Canada རྒྱལ་ཡོངས་ཀྱི་གསང་བའི་ལས་ཁང། ད་ནི་ད་ཁ་ན་དྲ་རྒྱལ་ཡོངས་ཀྱི RCMP ལབ་གི་རེད་ང་ཚོ་དེ་ལ Under cover དེ་ལ་ཆོས་ལུགས་དྲོད་གཏོང་དེ་ངའི་མིང་ཚང་མ་དེ་ལ་ཡོད་རེད་ལ་ཁོང་ཚོ་ཧ་གོ་གི་རེད་ལ་འདི་འདྲ་བྱས་ནས་ཁོ་རང་ཚོས phone འདྲ་བཏང་སྐར་མ་སུམ་ཅུ་ང་ཚོ་འགོར་སོང་ལ་འདི་འདྲ་བྱས་ནས་ང་ཁོང་ཚོས་བཏང་བཞག་གི་འདུག། ལགས་ལགས་སོ། དེ་སྤྱི་འཐུས་ཀ་ནས་རྩ་བའི་ད་ལྟ། བརྒྱུད་རིམ་དེ་འགྲེལ་བཤད་གནང་པའི་སྐབས་ལ་ཡང་ཁྱེད་རང་ད་ལས་འགུལ་འདི་འདྲ་སྤེལ་གནང་དགོས་ཡག་གི་དགོས་པ་རྒྱུ་མཚན་དང་བསམ་བློ་འཁོར་སྟངས་དེ་ཚོ་གསུངས་གནང་སོང། དེའི་སྔོན་ལ་ང་ཚོ་ཡང་གསར་འགྱུར་བརྒྱུད་ལམ་ཁག་ནས་ད་གཅིག་བཀའ་འདྲི་ཞུས་པའི་སྐབས་ལ་སངས་རྒྱས་སྐྱབས་ལགས་ཀྱིས་འགྲེལ་བཤད་གནང་སོང། གཅིག་མང་ཚོགས་ནས་དོ་སྣང་བྱེད་སྟངས་དང་ད་གཙོ་ཆེ་ཤོས་ཁྱེད་རང་གིས་ཉིས་སྟོང་ཉི་ཤུ་རྩ་གཉིས་ལ་ཕེབས་པའི་སྐབས་ལ་ཡང་དགོས་འདུན་ག་རེ་བཏོན་གནང་ཡོད་མེད། ད་རེས་ཡང་ཕྱི་ཟླ་ལྔ་པའི་ནང་ལ་རྐང་འཁོར་སྐོར་སྐྱོད་ཕེབས་པའི་སྐབས་ལ་ཡང་ཁྱེད་རང་གིས་དགོས་འདུན་ག་རེ་བཏོན་གནང་ཡོད་མེད་དེ་ཡང་ཏོག་ཙམ་ཅིག་མར་འགྲེལ་བཤད་རིང་ཅིག་གནང་གསལ་ཅིག་གནང་རྗེས།

ཁོར་ཡུག་བེའོ་ར་འོ་ཁོར་ཡུག་དང་གཏེར་ཁ་སྔོག་འདོན་བྱ་ཡ་དེ་ཚོ་ཚང་མ་ཨཱ་ནི་མཚམས་འཇོག་བྱ་དགོས་ཀྱི་ཡོད་ཟེར་ནི་གི་ན་ནིང་ལོ་འབོད་སྒྲ་དེ་རེད། ཨཱ་ནི། ད་ལོ་གི་ངའི་འབོད་སྒྲ་དེ་ག་རེ་ཟེར་ན་ང་འགྲོ་དགོས་ཡ་གཙོ་བོ་གཅིག་ག་རེ་རེད་ལ་ད་ནི་རྒྱལ་བ་རིན་པོ་ཆེ་ལ་ད་ལྟ་གི་སྤྱི་ཟླ་བཞི་བ་གི་ནང་ལོགས་ལ་ད་ལྟ་གི་ཨཱ་ནི་སྤུ་གུ་ཆུང་ཆུང་ཅིག་མཉམ་དུ་གི་ད་ལྟ་གི་ད་ཅིག་རྒྱལ་བ་རིན་པོ་ཆེ་ལ། འཛམ་གླིང་གི་མི་མང་པོ་གཅིག་གི་དང་དེའི་སྐོར་ལ་མང་པོ་གཅིག་ཅི་ཡོད་ར་འོ་དེ་དེ་སུས་དགོངས་ལ་ནི་དེ་ཚོ་མཚམས་འཇོག་བྱེད་དགོས་ཀྱི་ཡོད་རྒྱལ་བ་རིན་པོ་ཆེ་ལ་ནི་དགོངས་དག་ཞུ་དགོས་ཀྱི་ཡོད། དེ་ཚོ་ཚང་མ་བདེན་པ་མ་རེད་ད་དེ་འོ་དེ་རེད་ནི་གཉིས་པ་དེ་ད་རང་རེ་ང་ཚོ་གི་ད་བོད་རྒྱ་གཉིས་ཀྱི་དཀའ་རྙོག་ཅིག་ཡོད་ར་དེ་དཀའ་རྙོག་དེ་ནི་ད་ང་ཚོ་གི་དངོས་གནས་གི་དྲང་བདེན་དང་ད་གཉིས་ཕན་དབུ་མའི་ལམ་གི་ཐོག་ནས།

རྐང་འཁོར་སྐོར་སྐྱོད་བྱེད་འགྲུལ་བཞུད་འདི་ཏོག་ཙམ་འགོར་ཡོད་རེད་མི་མང་པོ་ཐུག་གི་རེད་ས་གནས་གི་ད་འགྲུལ་ལམ་དང་ཨ་ནི་ཡང་ཁྱེད་རང་གི་དེ་འདྲས་སེ་རྐང་འཁོར་སྐོར་སྐྱོད་གནང་པའི་སྐབས་ལ་ཡང་ཀ་ནི་ས་ཆ་ཁ་ཤས་ལ་མ་གུར་པོ་ནི་ཟིན་པ་དེ་འདྲས་དང་ཡང་ཁ་ཅིག་དུ་བ་མི་རེ་ངོ་རེ་གི་སྒོ་འགྲམ་ལ་ཕེབས་ནས་ཁྱེད་རང་ཡིག་ཆ་བཀྲམ་པ་དེ་འདྲས་ང་ཚོས་གསར་འགྱུར་བརྒྱུད་ལམ་ཁག་ནས་གོ་སོང་ཡང་ང་ཚོས་དེ་སྔོན་ལ་བཅར་འདྲི་ཞུས་པའི་སྐབས་ལ་ཁྱེད་རང་གསུང་གི་འདུག་དེ་འདྲའི་སྐབས་ལ་ཡང་མང་ཚོགས་ནས་ད། རྒྱལ་བ་རིན་པོ་ཆེ་གི་སྤྱིར་བཏང་ནས་སྐུ་མདུན་གི་མཚན་འབོད་བའི་སྐབས་ལ་མི་མང་པོ་ཅིག་ཧ་གོ་ཡང་བོད་ཟེར་དུས་ཧ་མ་གོ་མཁན་མང་པོ་ཡོང་གི་འདུག་བ་ལ། དེ་སོང་དུས་ཁྱེད་རང་གི་ལས་འགུལ་སྤེལ་བའི་ཁར་ད་ཡིག་ཆ་བཀྲམ་པ་གཅིག་པོ་མ་རེད་ཁྱེད་རང་ལ་དྲི་བ་ཡང་གཏོང་གི་ཡོད་ཀྱི་རེད་མང་ཚོགས་ཀྱི་ས་གནས་ཡུལ་མིས་འགྲུལ་བཞུད་གནང་སའི་གི་ས་གནས་སོ་སོའི་གི་ཡུལ་མི་དང་ཨ་ནི་ཡ་གསར་འགྱུར་བརྒྱུད་ལམ་ཁག་དང་དུས་ཚོད་ཀྱི་ཐོག་ནས་ཁྱེད་རང་ངོས་ལེན་འདྲ་བོ་ཞུས་ནས་ད་རྒྱབ་སྐྱོར་ཡིན་ནའང་འདྲ་ཡང་རྣམ་འགྱུར་ཁོང་ཚོས་ངོས་ལེན་ཞུས་ནས་ད་དོ་སྣང་བྱས་ཀྱི་རྣམ་འགྱུར་ག་འདྲ་འདྲ་ཚོར་སྣང་ག་འདྲ་འདྲ་བྱུང་གནང་སོང།

ད་རྒྱལ་བ་རིན་པོ་ཆེ་གི་དཔེར་ན་འཛམ་གླིང་ལ་དཔེར་ན་གང་ས་ཅི་གར་ཕེབས་ནི་གི་ད་དཔེར་ན་འོ་ཙམ་ཅིག་དེ་ཧ་གོ་ཡིན་པ་རེད་འདྲ་ལ་དེ་དང་པོ་པད་དུ་ཛུ་ཁ་ནས་གཅིག་གྲག་གཉིས་གྲག་རེད་ཞེས་སྐད་ཆ་བཤད་དུས་ཙམ་པ་ད་རྒྱལ་བ་རིན་པོ་ཆེ་འོ་ཕལ་ཆེར་ཧ་གོ་གི་རེད་ཅེས་སྐྱེན་པོ་ལ་དེ་དུ་མ་གཏོགས་ང་འདི་འདྲ་འགྲོ་དུས་ཙམ་པ་ལ་ཁ་ན་གྲག་གི། ཁོ་རང་ཚོའི་མི་གཅིག་པུ་མ་རེད་ཁེ་ན་ཌ་ནང་འཛམ་གླིང་གི་རང་མི་རིགས་རྣམ་པ་སྣ་ཚོགས་དེ་ལ་དེ་འདྲ་མང་པོ་ཡོད་རེད་ཅི་ནོར་ལ་ང་དེ་བྱས་ང་འགྲོ་དུས་ཙམ་པ་ལ་ང་མི་མང་པོ་ཐུག་གི་ཡོད་རེད་ཐུག་དུས་ཙམ་པ་ལ་ང་ད་ག་ཟེར་དབྱིན་ཇི་དང་མི་རིགས་འདྲ་མིན་གཞན་པ་ཐུག་དུས་ད་ག་ཟེར་ངེད་ཀྱི་ཁ་གི་སྐད་ཆ་གཅིག་པུ་འདྲ་བོ་དེ་ད་ག་ཟེར་ཉོག་གཅིག་མོ་དེ་འདྲ་ཤེས་ཀྱི་མ་རེད་ད་བོད་ཀྱི་གནས་སྟངས་དང་ང་རང་འགྲོ་དགོས་ཡ་དགོས་པ་རྒྱུ་མཚན་ག་རེ་རེད་ངས་ཆུ་ཚོད་གཏོང་དགོས་ཡ་དེ་ག་རེ་ཞིག་གཏོང་གི་ཡོད་རེད་མི་གཅིག་གིས་ནི་གོ་རྟོགས་སྤེལ་ཡ་དེ་བོད་ཀྱི་གནས་སྟངས་དེ་མི་གཅིག་གི་ཨ་མཆོག་གི་ནང་དེ་ཀླད་པའི་ནང་བླུགས་ཡ་དེ་ང་མི་གི་ར། དེ་འདྲ་ཡིན་པའི་ཆ་ནས་ང་འགྲོ་གི་ཡོད་རེད་དེ་ཡིན་དུས་ང་རང་མི་ཚོ་ལ་ཐུག་དུས་ཁབ་ཏུ་བསྐོར་བ་བས་ད་བོད་ཀྱི་གནས་སྟངས་དང། འོ་ད། རྒྱལ་བ་རིན་པོ་ཆེ་ད། ཨ་ནི་བོད་ཀྱི་ནང་གནས་སྟངས་ཤེས་དུས་ཙམ་པ་ལ་དཔེ་དཀོན་པོ་རེད་བཤད་དེ་ནི་ང་རང་ཡིན་ན་སེམས་ཁྲལ་སླེབས་གི་འདུག་དངོས་ནས། ད་བོད་པ་ང་ཚོས་འོ་ཙམ་ཅིག་དེ་ཤེས་གི་མི་འདུག་བསམ་ཡག་གི་ང་རང་ང་རང་ལ་སེམས་གི་ནང་ད་དངོས་གནས་ལས་འགུལ་མང་བ་ཅིག་མ་སྤེལ་ན་ད་ཡོང་ས་མ་རེད་བསམ་ཡག་གི་དེ་འདྲ་ཟེར་དུས་ང་རང་གིས་སའི་ཀལ་སྟེང་ནས་ལས་འགུལ་སྤེལ་གི་ཡོད་རེད་མ་གཏོགས་གཞན་པ།

ལགས་ལགས་སོ། བྱས་ངས་བཀའ་འདྲི་མ་ཞུས་གོང་ནས་སངས་རྒྱས་སྐྱབས་ལགས་ཀྱིས་གསུངས་སོང། ཁྱེད་རང་ད་ལྟ་ཟླ་བ་མང་པོ་འདི་འདྲ་སེ་རྐང་འཁོར་སྐོར་བསྐྱོད་དེ་ད་ལྟ་ཁྱེད་རང་གིས་གསུངས་པ་ནང་བཞིན་སྦག་སྦག་དང་མོ་ཊ་ནང་བཞིན་མིན་པར་དངོས་གནས། ལུས་སེམས་གཉིས་ཀ་གི་དཀའ་ངལ་ཡོད་རེད་འདི་འདྲ་སོང་ཙང་ཁྱེད་རང། རྐང་འཁོར་སྐོར་བསྐྱོད་ཀྱི་ལས་འགུལ་སྤེལ་བའི་སྐབས་ལ་ཡིན་ནའང་འདྲ། ཡང་རྒྱ་ནག་གཞུང་ཚབ་ཀྱི་མདུན་ལ་ཡང་གཟའ་ལྷག་པ་སྐུའི་བླ་གཟའ་ནམ་ཡིན་ལ། ལས་འགུལ་སྤེལ་བའི་སྐབས་ལ་ཡང

ཨ་ནི་ད་རུང་དཀའ་ངལ་ཅིག་ཡོད་མ་རེད་ཕར་སོང་ཆུ་ཚོད་གཅིག་དང་ཕྱེད་ཀ་ཙམ་དང་ཆུ་ཚོད་གཉིས་འདྲ་མང་ཆེ་ཆུ་ཚོད་གཅིག་གཅིག་དང་ཕྱེད་ཀ་འདྲ་གསང་ནས་སྐད་རྒྱག་ཡ་རེད་ཨ་ནི་དེ་ནས་སྐད་མ་རྒྱག་པར་མང་ཆེ་ད་སོ་སོའི་ལྷག་དཀར་གི་ཉིན་མོ་དེ་ན་སླེབས་དུས་ན་ག་དུས་ཡིན་ན་མིད་པ་འགག་འཇུག་གི་རེད་ག་རེ་ཟེར་ན་ཕར་ནས་སྐད་རྒྱག་རྒྱུ་མང་དྲགས་ན་ནི་དེ་མིད་པ་འགག་འཇུག་དང་མང་ཆེ་དེ་དཀའ་ངལ་ཅིག་ཡོད་རེད་ཨ་ནི་རྒྱུ་ད་ཞོགས་ཁ་ཡང་ཆུ་ཚོད་དྲུག་དང་ཕྱེད་ཀ་དྲུག་པ་འདྲ་ནས་ཡར་ལངས་དེ་དགོས་གི་རེད་ད་དེ་ཚོ་ད་གལ་མི་འདུག་ཨ་ཡ་སོ་སོ་ཉལ་ཡག་གི་ཆུ་ཚོད་ད་ཡར། སོ་སོ་ཆུ་ཚོད་བཅུ་གཉིས་ཉལ་ཡག་ཆུ་ཚོད་སོ་སོ་ཡི་འཇག་པོ་ཡར་ལེན་ནས་སྦེད། རྒྱ་ནག་གཞུང་ཚབ་སྒོ་ལ་ད་གཅིག་དངོས་གནས་བོད་བསྟན་སྲིད་ཀྱི་ལས་འགུལ་སྤེལ་ཏེ། དེ་གལ་ཆེན་པོ་རེད་བསམ་གྱི་ཡོད། ད་མང་ཆེ་ང་དཀའ་ངལ་དེ་ག་རེ་ཟེར་ན་ང་ལས་ཀ་ལས་དུས་ད་མང་ཆེ་ལས་ཀ་དགོངས་པ་ཞུ་དགོས་རེད་ད་དེ་ཡང་དེ་ཡང་དཀའ་ངལ་ཆེན་པོ་གཅིག་མཚམས་མཚམས་ལས་ཀ་གཞན་པ་དེ་འདྲ་འགྲོ་དགོས་དུས་ཡང། ལས་ཀ་གསར་པ་འགྲོ་ཟེར་ལས་ཀ་འགྲོ་ན། ཡག་མོ་ཤ་ཁ་ར་ལས་ཀ་མོ་ནས་ཡང་ལས་ཀ།

ཉེན་ཁ་ཆེན་ཤོས་གཅིག་ག་རེ་ཟེར་ན་རླུང་ཤུགས་མི་ཤེས་ཡག་གི་རེད་མཚམས་མཚམས་བར་རླུང་ཡིག་ནི་ཆུ་གིས་འགྲོ་ཐུབ་ཀྱི་མ་རེད། ཉན་མ་དགོངས་ཚ། ལོས་སོང་སོང། ཨོ་དེ་གི་དང་ལེན་བྱེད་དགོས་རེད་ཨ་ནི་ཡོ་ཆས་པ་ལག་པ་ལག་ལ་ཁ་ལག་མི་རག་ཡ་གི་དཀའ་ངལ་ཡོད་སོ་སོ་ཁ་ལག་འཁྱགས་པོ་ཟ་རྒྱུ་ཡ་ཡོད་རེད་ཨ་ནི་མཚམས་མཚམས་བར་དེ་ཅི་འདྲ་ཟ་རྒྱུ་ཡ་ཡོད་རེད་ད་དེ་འདྲ་གི་ད་དེ་ཚོ་ད་དང་ལེན་འདྲ་བོ་ཆེ་ཤོས་དེ་ཚོ་རེད་ཉལ་ས་ལ་འོ་ད་ད་དེ་ཚོ་ད་དཀའ་ངལ་ཆེན་པོ་ཡོད་རེད་ཨང། ལགས་ལགས་སོ། དེ་ནས་སངས་རྒྱས་སྐྱབས་ལགས་ད་ཅིག་ལས་དོན་ག་རེ་སྤེལ་བ་རེད་བྱས་ནའང་གུ་གྱོད་བཏང་རྩལ་ལོ་འོལ་ཅིག་འགྲོ་སོང་གཏོང་མི་ཅིག་དགོས་ཀྱི་ཡོད་རེད་དེ་འདྲ་སོང་ཙང། ཁྱེད་རང་ཟླ་བ་ནས་ཟླ་བ་བསྟུད་བྱས་པས། ལོ་ནས་ལོ་ཟླ་བ་ནས་ཟླ་བ་བསྟུད་བྱས་འདུག་སེ་ལས་འགུལ་སྤེལ་གནང་དུས་ཀ་ནས་ཁྱེད་རང་ད་ལྟ་གོང་དུ་འགྲེལ་བཤད་གནང་པའི་སྐབས་ལ་ཡ། སོ་སོའི་ཕྱག་ལས་གནང་སའི་གི་དེ་ལས་དགོངས་པ་ཞུ་དགོས་ཡ་གི་འཚོ་བའི་ཐོག་ནས།

བཀའ་བརྩི་འགྲོ་རུ་ང cycle གཅིག་པོ་ལ་སྒོར་མོ་ཁྲི་གཅིག་ད་རྒྱུ་འགྲོ་སོང་རྐང་འཁོར་བསྡུ་དགོས་ལ། cycle ད་དེ་ཡིན་ང་དེ་ལ་ཨ་ཅག་གཅིག་ཡོད་རེད་ཨ་ཅག་མོ་གཙང་པ་རེད་ཨ་ཅག་བསོད་ནམས་ཆོས་སྒྲོན་ཟེར་ན་ང་ཚོ་གངས་ལྗོངས་ཆོས་ལྡན་གླིང Vice President རེད་མོ་རང་དཔེ་རྒྱལ་བ་རིན་པོ་ཆེ་བཀའ་དྲིན་ད་ན་ཡག་པོ་ཆགས་འདུག་དཔེ་སེམས་པ་ཡག་པོ་རེད་མོ་རང་ཡིན་ན་སྙིང་རྗེ་སེམས་ཀྱིས་ཅིག་ང་ལ cycle ཉོ་ཡག་ལ་སྙིང་རྗེ་དེ་སྒོར་མོ་ལྔ་སྟོང་སོ་དང་པོ་ང་ལ་མོ་གནང་དགོས་ལབ་སོང་དེ་ནས་སྒུག་མ་ལོས་ང་དང་པོ་ད། མོ་ཨབ་ཀྱི་བཅའ་ཁྲིམས་སུ་ཁྱོད་ཟས་གུར་གང་འཁུར་ཉོ་ཡག་ལ་སྦ་བརྒྱག་འགྲོ་ལ་ནི་དཀའ་ཚེགས་སུ་ཡོད་ཟེར་མདའ་ང་སྔར་བཏང་རྗེས་སུ་ད་འགྲིག་ས་རེད་ལ་ཡིན་ད་མོ་དེ་རྗེས་ལ་ཁ་པར་ལས་སང་ནས་གུར་མོ་སྔར་བཏང་གི་ད་བརླག་གི་མ་ཟས་གུར་དཀའ་ཚེགས་ཡས་ཧ་ཉོས་ན་རྗིབ་ཆ་ཡས་ཧ་ཉོས་ན་ཁྱོད་རང་གི་དཀའ་ངར་ཉེ་ང་ཆགས་གི་རེད་མོ་ཡིན་གྱི་དེ་འདྲ་མང་པོ་སྐད་ཆ་དྲིས་ཡིན་ཟེར་ཨ་ནི་དེ་འདྲ་བྱས་ན་ནི་ང་བན་ཁོ་རུ་འགྲོ་དེ་ཨ་ཅག་དེ་རྗེས་ལ་གུར་མོ་སུམ་བཏང་སུ་ང་ལ་ཉང་ཅུའི་ཐེག་པ་བརྒྱབ་སོང་ར་ཨ་ནི་དེ་འདྲ་བྱས་ན་ནི་ངའི་ཟས་གུར་གཅིག་པོ་ལ་གུར་མོ་བརྒྱད་དང་བཞི་བརྒྱ་རེད། ཨ་ནི་ད། cycle ཉོས་དེ་བརྩམས་པ་ལ་ཡང་ཅིག་ཅ་ལག་ཙག་ཙིག་རྡོ་རྩིག་དཔེ་གོང་ཆེན་པོ་རེད་འདུག་ཆང་འཐུང་པའི་སྒོར་མོ་ཁྲི་གཅིག་ད་ཅིག་དེ་ནས་འགྲོ་སོང། ཨ་ནི་དེ་རྗེས་ལ། ད་ཟླ་བ་གསུམ་གི་ནང་ན་ནིང་ལོ་འགྲོ་བ་ཡིན་ན་ང། ལམ་ཁ་ལ brochure ང་ཚོས་བོད་དོན་དྲིལ་བསྒྲགས་ཡིག་ཆ་འཁུར་བ་སྒོར་མོ་ལྔ་སྟོང་སུ་འགྲོ་སོང། ཨ་ནི། ད་ཉི་མ་རེ་རེ་ལ་ཟ་ཡ་དེ་ཉི་མ་རེ་རེ་ལ་མྱང་ཐག་ལ་ང།

རྟ་དམར་དང་ཨ་ཅག་སུ་ནུ་ཕྱིར་གཅིག་པུ་མར་ཉོན་ཅིག་ང་དེ་ལས་མོ་ཁྱོད་ལྟ་དྲང་མོ་ཞིག་ན་དེ་ང་ཚུགས་ཀྱི་ཁ་ན་གྲགས་པའི་ཁྲུང་རོང་ཐོག་རེད་མོ་ཁྱོད་ཉོན་ཅིག་ཁྲུང་རོང་འགྲོ་མོ་མོ་ད་སུ་ཡིན་ན་ང་དེ་འདྲ་འགྲོ་དགོས་ལ་དེ་ད་ང་སྔ་མ་ནས་ལིང་གའི་དཔེ་དེ་རང་ཉོན་ཅིག་ང་ཟས་ཀ་གཏོང་ན་གང་ཁུར་ཁུར་འགྲོ་དགོས་ལ་དེ་བུ་པ་ད་སུ་དངུལ་སྣེ་དྲང་ནི་མོ་མོ་ད་སུ་ཧོང་སང་ང་ཉོན་ཅིག་ངས་ང་རང་ཀ་བླུས་སྦྱར་བས་ད་ང་དངུལ་སྣེ་གི་འགྲོ་ཡ་དེ་ང

ད་ལྟ་བར་ལོགས་ལ་དཔེ་རྒྱབ་སྐྱོར་གནང་སོང་ནི Calgary ནི་ན་ནིང་ལོ་ཧ་ཅང་མི་མང་གི་དང་རྒྱབ་སྐྱོར་གནང་སོང་ནི་དེ་ག་ནང་བཞིན་གི Vancouver རེད་དེ་ཚོ་ནི་ཧ་ཅང་རྒྱབ་སྐྱོར་གནང་སོང་ནི་དེ་རྗེས་ལ་ང་མང་པོ་ཅིག་ཡང་ཨ་རི་ནས་མྱང་རྗེས་ངོ་ཤེས་པ་མ་རེད་ད་ཡང་དེ་ནས་ང་མང་པོ་ལས་སུ་མྱོང་ཞིག་ད་དེ་ག་ས་ག་ནས་རེད་ད་མང་ཆེ་ཡང་ཨ་རི་རེད Canada རེད་ཨ་ནི་ཨ་རི་རེད། ཁ་ཤས་ཁ་ཤས་རེད་འདུག། ལགས་ལགས་སོ་ཐུགས་རྗེ་གནང་ད་སངས་རྒྱས་སྐྱབས་ལགས་ཀྱིས་དངོས་གནས་མི་གཅིག་གི་བོད་དོན་དྲིལ་བསྒྲགས་ཀྱི་ལས་འགུལ་དང་དམིགས་བསལ་ད་རེས་ཕྱི་ཟླ་ལྔ་པའི་ནང་ལ་རྒྱལ་བ་རིན་པོ་ཆེ་ལ་ད་རྒྱལ་སྤྱིའི་ཀྱི་ད་མ་ཤེས་རྨོངས་པའི་ཀྱི་ཐོག་ནས་ད་ཅིག་མཚན་སྨད་ཞུ་ཡས་ཀྱི་སྤྱི་ཚོགས་དྲ་ལམ་ཁག་ལ་དེ་འདྲས་བཏོན་པའི་སྐབས་ལ་ཁྱེད་རང་གི་ཡང་མི་མང་ཚོགས་ལ་ཡང་དངོས་ཡོད་གནས་ཚུལ་དེ་ག་རེ་ཡིན་མེད་གོ་རྟོགས་སྤེལ་གྱི་ལས་འགུལ་རྒྱ་ཆེན་པོ་ཞིག་གནང་ཤག། ད་སངས་རྒྱས་སྐྱབས་ལགས་ཁྱེད་རང་གི་ངོས་ནས་ད། རིམ་པ་ད་ལྟོས་དུས་མ་བྱས་རྗེས་སུ་སུ་བོད་དོན་གྱི་ཐོག་ལ་དྲིལ་བསྒྲགས་ཡིན་ནའི་འདྲ། བོད་ནང་གི་ཆབ་སྲིད་བཙོན་པའི་གི་ཐོག་ལ་དྲིལ་བསྒྲགས་ཡིན་ནའི་གནང་གི་ཡོད་རེད། ཁྱེད་རང་འདྲ་པོ་ཆ་བཞག་ཡིན་ན་ད་ལྟ་སྔོན་ལ་ཁྱེད་རང་ངོ་སྤྲོད་གནང་པའི་སྐབས་ལ་ཡང་བོད་ནས་ཕྱིས་སུ་ཕེབས་མཁན་ཅིག་ཨ་མདོ་རྔ་བ་ནས་ཕེབས་པ་ཅིག་རེད་ཤག་རྒྱ་གར་སྤྱི་ཚོགས་ནང་ལ་བཙན་བྱོལ་གྱི་ཅིག་མི་མང་གི་བསམ་བློ་དང་དུས་མཛོད་ཅིག་བྱ་དེ་ནས་ཡང་ཕྱི་རྒྱལ་ནང་ལ་ཡོད་པའི་ད་ཁེ་ན་ཏྲ་ལ་གཙོས་པའི་ད་ཨ་རི་ནང་ཡིན་ནའི་འདྲ་ཡུ་རོབ་ཀྱི

དེ་འདྲས་ཀྱི་ཐོག་ལ་ཁྱེད་རང་བསམ་ཚུལ་ག་རེ་ཡོང་གི་འདུག་ཁྱེད་རང་ཁྱེད་རང་བསམ་བློའི་ཀྱི་ཐོག་ནས་བོད་དོན་ལས་འགུལ་ཤུགས་ཆེན་པོ་སྤེལ་གྱི་ཡོད་རེད་པ་བོད་པའི་བཙན་བྱོལ་ནང་ལ་ཡོད་པའི་བོད་པའི་སྤྱི་ཚོགས་གཙོས་ཀྱི་ད་ད་ལྟ་བར་དུ་ག་འདྲས་གནང་གི་འདུག་གོང་ས་མཆོག་ཡང་དགུང་ལོ་མ་རྩ་བའི་བརྒྱ་ལྷག་བཞུགས་གདན་འཇགས་ཀྱི་ཡོད་ཅེས་བཀའ་གནང་གི་ཡོད་རེད་དེ་ཡིན་ནའི་ད་དགུང་ལོའི་ཀྱི་ཤ་རུས་ཀྱི་འདྲེས་པ་ཅིག་རེད་དེ་འདྲས་སོང་ཙང་དགུང་ལོ་ཡར་བགྲེས་འགྲོ་གི་འོག་རེད་བོད་པའི་སྤྱི་ཚོགས་ཀྱི་ངོས་ནས་ད་ད་ལྟ་ག་རེ

ཅིག་བསམ་ཟིག། ཨ་ནི་དེ་འདྲ་གི་ང་ཚོས་གཞིག་དགོས་དུས་གཞིག་གི་རེད་གོང་ས་མཆོག་དེ་དེ་ལྟར་ལོ་གཉིས་ཤིག་ལངས་སུ་འགྲོ་ཨ་ད་ལྟའི་ནང་ལོགས་ལ། ང་རང་གིས་དམིགས་ཡུལ་ག་རེ་རེད་ལབ་ན། ད་དངོས་གནས་དྲང་གནས་ལོ་ལྔ་དང་བཅུ་གི་བར་ལོགས་ལ་གོང་ས་མཆོག་ང་ཚོའི་བོད་རྒྱལ་བོད་རྒྱལ་རྒྱལ་ས་རྩེ་པོ་ཏ་ལ་སྒང་ལ་ཨ་ནི་ཕེབས་དགོས་ཡ། ཨ་ནི་དངོས་གནས་གི་བོད་གཞིས་བྱེས་བོད་མི་མཉམ་འཛོམས་ཡོང་བོད་ལ་བདེ་སྐྱིད་གི་ཉི་མ་ཤར་ཡ་དེ་གང་མགྱོགས་མགྱོགས་གི་ཐོག་ནས། ད་ནི་དེ་འདྲ་གི་སེམས་ཀྱི་ནང་དེ་འདྲ་གི་ཀུན་སློང་དང་དེ་འདྲ་གི་ལྷག་བསམ་དང་མི་རིགས་གི་ལར་རྒྱ་དང། ད་དངོས་གནས་གི་རྒྱལ་བ་རིན་པོ་ཆེ་བཙན་བྱོལ་ནང་པར་མི་དྭགས་པོ་ལ་ཅིག་བྱ་དགོས་བསམ་ན། དངོས་གནས་གི་ང་ཚོའི་བོད་པ་གི་ཉི་མ་རེ་རེ་རེ་རེ་ནས་ང་ཚོ་གི་ཁར་འཛིན་ན། ད་ནི་ལས་འགུལ་མང་པོ་ཅིག་སྤེལ་བྱུང་ན་ད་རྒྱལ་སྤྱིའི་སྤྱི་ཚོགས་དང་རྒྱ་ནག་གཞུང་ལ། ད་ནི་གནོན་ཤུགས་སྤེལ་བྱུང་ན་རྒྱལ་བ་རིན་པོ་ཆེ་བོད་ལ་གདན་འདྲེན་ཞུ་ཡ་རེད་ང་ཚོ་མཐུན་སྒྲིལ་བྱེད་དགོས་ཡ་རེད་ང་ཚོ་ཕྱི་གསལ་ནང་གསལ་བྱས་ནས་སྐད་ཆ་བཤད་དགོས་ཡ་དེ་ང་རང་གི།

དེ་འདྲ་མང་པོ་སྤྲད་ནས་ད་ད་དེ་ཚོ་འཕྲོ་བརླག་བཏང་བཞག་ན་ང་ཡིན་ན་གཉིད་ཁུག་ས་མ་རེད་ང་རང་ད་སློབ་སྦྱོང་དང་དེ་འདྲ་འཇོན་ཐང་དང་དཔལ་འབྱོར་དེ་འདྲ་སྐད་ཀུ་ཅབ་ཅོ་རེད་སྐད་ཀུ་ཅི་མེད་ཡིན་ན་ད་སེམས་ཀྱི་ནང་ལ་ང་རང་གི་ཆུ་ཚོད་ཉི་ཤུ་རྩ་བཞི་ག་རེ་འཁོར་གྱི་འདུག་ལབ་ན་ད་གཅིག་པོ་རྒྱལ་བ་རིན་པོ་ཆེ་བོད་ལ་ཕེབས་ཡ་རེད་ད་དེ་གི་དཀའ་རྙོག་དེ་སུས་མཉམ་དུ་སེལ་དགོས་ཟེར་ན་རྒྱ་ནག་དམར་ཤོག་གཞུང་མཉམ་ལ་ཁོང་ཚོ་ལ་འབྲེལ་བ་བྱས་ཁོང་ཚོ་ལ་ནུས་ཤུགས་སྤེལ་ཆག་ན། རྒྱལ་བ་རིན་པོ་ཆེ་བོད་ལ་གདན་འདྲེན་བྱེད་ཡ་དང་པན་ཆེན་རིན་པོ་ཆེ་དང་སྒོ་ཤེས་རབ་རྒྱ་མཚོ་ཁོང་ཚོ་གློད་བཀྲོལ་གཏོང་དགོས་ཡ་རེད་ཨ་ནི་ཅིག་དངོས་གནས་གི་བོད་གི་ནང་གི་མི་མང་དང་ཟོས་ནས་ད་འདྲ་ཡོད་ན་ཨ་ནི་ངའི་ལིང་གའི་བུ་ཡ་དེ་ཚོ་མང་པོ་ཅིག་མཐོང་བསྡད་ཡོད་རེད་ང་རང་ཡིན་ན་མཚམས་མཚམས་ལ་པ་ལགས་མ་ལགས་དེ་ཚོ་ལ་ང་རང་ཡིན་ན་སྐད་འཕྲིན་གི་ནང་སྐད་ཆ་བཤད་གི་ཡོད WeChat ནང་སྐད་ཆ་བཤད་ཅང་ན་རྒྱལ་བ་རིན་པོ་ཆེ་འདི་ལ་ཕེབས་གི་འདུག་གོང་ས་མཆོག་འདི་ལ་ཕེབས་གི་འདུག་གོང་ས་མཆོག་གི་བཀའ་སློབ་འདི་འདྲ་ཅིག་གསུང་གི་འདུག་ཨ་ནི་ཁྱོད་རང་ཚོ་ལ་བྱིན་རླབས་འཇུག་གི་རེད་ཟེར་ནས་གི་ད་ཁོང་ཚོས་འདི་ལ་ཕར་ཉན་ཐུབ་གི་མ་རེད། ངས་ཁོང་ཚོ་ལ་འདི་འདྲ་གསང་བསྡད་ཀྱི་ཡོད་ར་ཨ་ནི། ཁྱོད་རང་ཚོ་སེམས་ཁྲལ་མ་བྱ། རྒྱལ་བ་རིན་པོ་ཆེ་དགུང་ལོ་བརྒྱ་དང་བཅུ་གསུམ་ལ་བཞུགས་ཀྱི་རེད་ཨ་ནི། བོད་ལ་ཅིག་བོད་ཀྱི་བདེ་སྐྱིད་ཀྱི་ཉི་མ་ཤར་གྱི་རེད་ཁྱོད་རང་ཚོ་ཡིན་ན་སེམས་ཤུགས་མ་ཆག་ཨ་ནི་འདི་འདྲ་འདི་འདྲ་ཟེར་ངས་འགྲེལ་བཤད་རྒྱག་གི་ཡོད། གཅིག་ནི་ད། ང་ཚོའི་བཙན་བྱོལ་ལུང་པ་ལ་དེང་སང་རྙོག་གྲ་མང་པོ་དང་ངས་འདི་འདྲ་བྱས་ནས་ཡག་པོ་བལྟས་ཡིན་ད། ངས་སུས་སྐད་ཆ་བཤད་ཀྱི་འདུག་སུས། རྒྱལ་བ་རིན་པོ་ཆེ་ལ་རྩིས་མེད་བྱེད་ཀྱི་འདུག་སུས། link སྤེལ་ཀྱི་འདུག་སུས། ཨ་ནི་ཅིག་བསམ་བློ་བཏང་སྟངས་ག་འདྲ་ག་འདྲ་འདུག་བཙན་བྱོལ་ལུང་པའི་ནང་ནས་གསར་འབྱོར་ཡིན་ན་རེད་གཞིས་ཆགས་ཡིན་ན་རེད་རྒྱ་གར་ནས་སྐྱེས་རྒྱུ་ཡིན་ན་རེད་ཕྱི་རྒྱལ་ལུང་པ་ནས་སྐྱེས་རྒྱུ་ཡིན་ན་རེད་བོད་ནས་སྐྱེས་རྒྱུ་ཡིན་ན་རེད་ནེ་པཱལ་ནས་སྐྱེས་རྒྱུ་ཡིན་ན་རེད་ཁོང་ཚོ་གིས་ཉི་མ་རེ་རེ་གི་ཀླད་པའི་ནང་གི་བསམ་བློ་བཏང་སྟངས་ཅིག་ཡོད་ར་བོད་རྒྱལ་ཁབ་ཀྱི་ཆེད་དུ་ག་རེ་བྱེད་གི་འདུག་ཁོང་ཚོའི་མ་འོངས་པ་གི་མདུན་ལམ་ག་རེ་རེད་བསམ་ཚུལ་ག་རེ་རེད་འདི་འདྲ་བལྟས་དུས་དུས་མང་ཆེ་བ་ཅིག་གིས་ཅིག་བཙན་བྱོལ་ལུང་པ་གི་ནང་ལོགས་ལ་ཁ་ལབ་གི་རེད་ཅིག་སྐད་ཆ། ཀྱི་ཕན་འབྲས་བཤད་ང་ཞེ་དྲག་མཐོང་གི་མི་འདུག་ང་རང་གི་སེམས་པ་ལ་མཐོང་གི་མི་འདུག་ར་ང་འདི་འདྲ་ལ་ཞེ་དྲག་དེ་མེད་ཡིན་ན་ངས་ང་ཨམ་ཅོག་གི་ནང་ལོགས་ལ་འདི་སེམས་གི་ནང་ལོགས་ལ་ཅིག་དངོས་གནས་ཀྱི་འོ་བོད་རྒྱལ་ཁབ་ཀྱི་ཆེད་དུ་ཅིག་ཆུ་ཚོད་གཏོང་བྱ་དགོས་འོ་མི་རིགས་ཀྱི་ཆེད་དུ་དངོས་གནས་ཀྱི་བློས་གཏོང་བྱ་དགོས་བསམ་ཡ་གི་དངོས་གནས་ཀྱི་ལག་ལེན་ལ་བསྟར་གི་མི་འདུག་དེ་མེད་དུས་ཙམ་པ་ལ་ང་ཞེ་དྲག་ཡིད་ཆེས་གི་མི་འདུག་ག་རེ་ལབ་ན་ད་ང་ཚོ་མི་ཚང་མ་བོད་པ་དེ་ཚོ་ད་ཅིག་སློབ་སྦྱོང་མེད་ན། ཁ་བདེ་མོ་ཚིག་དཔེ་དང་སྙིང་རྗེ་མོ་བཤད་ཡ་དེ་དཔེ་དང་སྟབས་མ་ནི་ཀྲོང་ཀྲོང་རོ་རེད་འདུག་དཔེ་དང་སྐད་ཆ་བཤད་ཁོ་ན་དཔེ་ངན་པ་དེ་འདྲ་འདུག་ཡིན་ན་དངོས་གནས་གིས་ཁོ་གི་སྐད་ཆ་དེ་རེད་མོ་གི་སྐད་ཆ་དེ་ཞེས་སང་བོད་རྒྱལ་ཁབ་ཀྱི་ཆེད་དུ་མ་འོངས་པ་འདི་འདྲ་བྱ་དགོས། འདི་འདྲ་བྱས་ན་ང་ཚོས་བོད་རྒྱལ་ཁབ་ལ་ཕན་གི་རེད་འདི་འདྲ་བྱས་ན་བོད་མི་ས་ཡ་བདུན་ལ་ཕན་གི་རེད་འདི་འདྲ་བྱས་ན་ང་ཚོས་བོད་ལ་ཡར་རྒྱས་ཞིག་བཏང་ན་མེད། གཅིག་པོ་ཡུལ་གསར་བའི་འབྲོག་ཁལ་གྱི་ཤེལ་སྒྲིལ་ནང་རུལ་མ་དང་རྨོངས་ཆེན་སྟོང་གསུམ་འདི་འདྲ་ནང་རུལ་དང་གོ་སྐབས་འགྲོ་སྟག་དེ་གི་འདོགས་ཅིག་དེ་ལ་གོ་སྐབས་གང་ཡང་འདུག་དེ་ལ་འདུག་ན་དེ་ལ་ཐུག་ན་རིན་པོ་ཆེ་དེ་ཉམས་ཐག་ཅིག་པགས་རྒྱག་ཡ་འདྲ་བོ་ད་དེ་ལ་ཐུག་ན་ང་ཚོ་གི MP དེ་དེ་ཉམས་ཐག་ཀ་རེ་རེ་ཅིག་པགས་འགྲོ་རྒྱབ་ནས་སུ་སུ་སུ་སུ་ཅིག་ཡོད་ར་སུ་སུ་སུ་སུ་གི་ལམ་ཁ་འགྲོ་མ་རྩ་ཡ་འགྲོ་བོ་འདི་འདྲ་མ་གཏོགས་དངོས་གནས་གི་སེམས། སྟོང་ཉིད་ཀྱི། ང་ཚོས་རྒྱལ་བ་རིན་པོ་ཆེ་བོད་ལ་གདན་འདྲེན་བྱེད་པ་གི་དཀའ་རྙོག་དེ་ད་རྒྱལ་གཅེས་དཔའ་བོ་དཔའ་མོ་དེ་ཚོ་གི་རེ་འདུན་ཡོད་རེད་ད་གུ་ནི་འདི་དྲང་ལ་འགྲོ་ཡ་གི་བདག་པོ་དེ་སུ་རེད་ཟེར་ན་ང་ཚོར་ཆ་དེ་ཡོད་རེད་ཨ་ནི་དངོས་གནས་གི་ཆོལ་ཁ་དེ་དེ་ང་ཨ་མདོ་ཡིན་ཟེར་ནས་གི་ང་ཤིག་ཅིག་ངར་དགོས་ཡ་ད་ཨ་ནི་དེ་འདྲ་རྩ་བ་ནས་ནི་མེད་ང་ནི་ཚང་མ་བོད་པ་གཅིག་པ་རེད་རྒྱལ་ཁབ་གཅིག་མི་རིགས་གཅིག་འཐབ་རྩོད་གཅིག་ཨ་ནི་བླ་མ་གཅིག་རེད་ད་རྒྱ། ཐུགས་རྗེ་ཆེ་གནང་ཨ་ནི་ཁེ་ན་ཏྲའི་གྲོང་ཁྱེར Toronto ནང་ལ་ཡ་བོད་དོན་ལས་འགུལ་བ

ཨ་ནེ་དངོས་གནས་རྒྱལ་བ་རིན་པོ་ཆེའི་དངོས་གནས་དྲང་གནས་གི་ད་མང་པོ་ཞིག་ཡོད་མ་རེད་ད་གོང་ས་ཀྱི་སྐུ་འདྲ་པར picture དེ་ཁར་བོད་རྒྱལ་ཁབ་གི་དར་དེ་ཁར་ང་ཚོ་ལ་བདེན་པ་ཡོད་རེད་རྒྱལ་གཅེས་དཔའ་བོ་དཔའ་མོ་དེ་འདྲ་མང་པོ་ཡོད་རེད་དེ་ཚོའི་ཁར་ནས་གང་ཐུབ་ཐུབ་གི་ཆུ་ཚོད་ཡོད་པ་ཡིན་ན་ཨ་ནེ་ཅིག་དངོས་གནས་གི་རྒྱ་ནག་དམར་ཤོག་གཞུང་ལ་དངོས་གནས་ཞི་བའི་སྒང་ནས་ལས་འགུལ་སྤེལ་ཡ་རེད་ཨ་ནེ་མི་རིགས་གཞན་པ་དེ་ཚོ་ལ་ལས་ཁ་ལས་ས་ཡིན་ན་རེད་སོ་སོ་བསྡད་ས་ཡིན་ན་རེད།